ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་བཅུ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་ལྔ་རེས་གཟའ་ཟླ་བའི་ལས་རིམ་འདི་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་སུ་ཆིབས་བསྒྱུར་བསྐྱངས་གནང་མཛད་རྒྱུ་ཡིན་པའི་སྐོར་ལ་རྒྱ་གར་གསར་ཤོག་ཆེ་ཁག་མང་པོའི་ནང་གནས་ཚུལ་སྤེལ་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡོ་རོབ་མངའ་ཁུལ་ནས་བོད་དོན་རྒྱབ་སྐྱོར་ཚོགས་པ་ཆེ་གྲས་སུད་བོད་མཐུན་གྲོགས་ཚོགས་པ་བཙུགས་ནས་མི་ལོ་བཞི་བཅུ་འཁོར་བའི་དུས་དྲན་སྲུང་བརྩི་ཞུས་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། བོད་མི་མང་སྤྱི་འཐུས་གྲོས་ཚོགས་འཚོགས་མ་ཐུབ་པའི་དཀའ་ངལ་མུ་མཐུད་གནས་བཞིན་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། བཅར་འདྲིའི་ལེ་ཚན་ནང་འཛམ་གླིང་སྤྱི་ཡོངས་ནས་རྒྱ་ནག་གཞུང་གིས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དང་རྒྱལ་སྤྱིའི་ཁྲིམས་ལ་བརྩི་མེད་བྱས་པར་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་ཚོས་ལས་འགུལ་དང་ལས་གཞི་ཡང་ནས་ཡང་དུ་སྤེལ་བཞིན་ཡོད་ལ་ཨ་མི་རི་ཀའི་གཞུང་གིས་བོད་ནང་གི་གནས་སྟངས་ལ་སོགས་པ་མུ་མཐུད་གྲོས་ཚོགས་སྟེང་གྲོས་གཞི་རིམ་པ་གསལ་སྟོན་གནང་བཞིན་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང།

ཉེ་ཆར་རྒྱ་ནག་གཞུང་གིས་རྒྱ་གར་གྱི་བདག་དབང་འོག་ཏུ་ཡོད་པའི་ས་ཆ་རྒྱ་ནག་གི་མངའ་ཁོངས་སུ་བཅུག་པའི་ས་བཀྲ་གསར་པ་བཏོན་པ་བཅས་ལ་བརྟེན་ནས་རྒྱ་གར་དང་རྒྱ་ནག་གནས་སྟངས་ཛ་དྲག་ཏུ་གནས་པའི་སྐབས་དེར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལོ་ངོ་བཅུ་གསུམ་རྗེས་ཏེ་རིང་མིན་ཕྱི་ཟླ་བཅུ་པའི་ཚེས་བཅུ་གཅིག་དང་བཅུ་གཉིས་འབྲས་ལྗོངས་སུ་ཆིབས་བསྒྱུར་བསྐྱངས་གནང་གི་ཡོད་པ་རེད།

རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན། བོད་མིའི་བླ་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རིང་མིན་འབྲས་ལྗོངས་ནང་ཞབས་སོར་བཀའ་དྲིན་བསྐྱངས་གཏན་འཁེལ་བར་ས་གནས་མང་ཚོགས་ཀྱིས་དགའ་ཚོར་ཆེན་པོ་གནང་བཞིན་པའི་སྐོར་ལ་འདི་གའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིག་བསྐྱར་དུ་སྙན་སྒྲོན་ཞུ་རྒྱུ་ཡིན། འབྲས་ལྗོངས་མངའ་སྡེ་གཞུང་ནས་དུས་ཡུན་རིང་པོ་ནས་གདན་ཞུས་གསོལ་འདེབས་ཞུས་དོན་ལྟར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ཟླ་བཅུ་པའི་ཚེས་བཅུ་ནས་བཅུ་བཞི་བར་ཁྱོན་ཉིན་གྲངས་ལྔའི་རིང་འབྲས་ལྗོངས་མངའ་སྡེའི་ནང་ཞབས་སོར་བཀའ་དྲིན་བསྐྱངས་གཏན་འཁེལ་ཡོད་པ་བཞིན་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་ཁུལ་དེར་གནས་སྡོད་བོད་རིགས་དང། ས་གནས་ཡུལ་མི་ཁག་ཅིག་ལ་ད་ལན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ས་གནས་སུ་ལོ་བཅུ་ཙམ་གྱི་རྗེས་ཞབས་སོར་བཀའ་དྲིན་བསྐྱང་རྒྱུའི་གཏམ་བཟང་གི་གནས་ཚུལ་དང་འབྲེལ་བཅར་འདྲི་ཞུས་པར་རང་ལོ་བརྒྱད་ཅུ་གྱ་དྲུག་སོན་པ་ཆོས་བཟང་ལགས་ཀྱིས་ད་རེས ྋགོང་ས་མཆོག་མཇལ་རྒྱུའི་སྐལ་བཟང་གི་གོ་སྐབས་ཐོབ་པ་དེ་ང་ཚོས་ཚེ་སྔོན་མའི་བསོད་ནམས་བསགས་པའི་འབྲས་བུ་ཞིག་ཡིན་བསམ་གྱི་འདུག་ཞེས་གསུང་གི་འདུག།

ཡང་རང་ལོ་བདུན་ཅུ་དོན་ལྔ་སོན་པ་བཀྲ་ཤིས་ཕུན་ཚོགས་ལགས་ཀྱིས་ཁོང་དང་ཁོང་འདྲ་བའི་ལོ་ན་རྒན་པ་ཚོ་ལ་ད་རེས་མངའ་སྡེ་གཞུང་གི་གདན་ཞུས་ཐོག་གོང་ས་མཆོག་ས་གནས་འདིར་ཕེབས་རྒྱུའི་གནས་ཚུལ་ཐོས་པ་ཙམ་གྱིས་སེམས་ནང་དགའ་ཚོར་དཔག་ཏུ་མེད་པ་ཞིག་ཡོང་གི་འདུག་ཞེས་གསུང་གི་འདུག། གཙོ་བོ་ད་ས་གནས་གཞུང་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ད་ཀྱང་རིམ་བཞིན་ཡག་ཆེ་རྒྱུ་ན་ཡག་གི་ད་དེ་བྱུང་བ་རེད་དེ་ཡིན་དུས་ད་ང་ཚོ་ཡིན་ན་ལོ་ཡག་ད་ལས་ཚར་རེད་དེ་ང་ནང་བཞིན་གི་ད་རྒན་འཁོགས་མང་པོ་ཡོད་རེད་ད་དེ་རྒྱས་ལས་དཔེ་མི་སྲིད་པའི་སྐལ་བ་བཟང་པོ་གོ་སྐབས་དེ་འདྲས་ཐོབ་ཡག་ཤིན་ཏུ་དཀའ་ལས་ཁག་པོ་ཞེ་པོ་རེད་ད་རེས་དཔེ་མི་སྲིད་པའི་གོ་སྐབས་བཟང་པོ་ཞེ་པོ་ཅིག་ཐོབ་སོང་བསམ་པའི་སེམས་ནང་ལ་དགའ་བ་དཔག་ཏུ་མེད་པ་ཅིག་ཡོང་གི་འདུག་ལ།
མགོན་པོ་གང་ཉིད་མཆོག་གིས་འབྲས་ལྗོངས་ནང་ད་རེས་ཀྱི་ཆོས་འབྲེལ་གྱི་མཛད་འཆར་ཁག་གཙོ་བོ་ནི་ཕྱི་ཟླ་བཅུ་པའི་ཚེས་བཅུ་གཅིག་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྒང་ཏོག་དཔལ་འབྱོར་རྩེད་ཐང་དུ་ཕྱི་ནང་གི་དད་ལྡན་པ་ཡོངས་ལ་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་གསུང་ཆོས་བཀའ་དྲིན་བསྩལ་རྒྱུ་མ་ཟད་ཕྱི་ཚེས་བཅུ་གཉིས་ཉིན་གྱི་སྔ་དྲོ་ཐུགས་སྒྲུབ་ཡང་སྙིང་ཀུན་འདུས་ཀྱི་ཚེ་དབང་བཀའ་དྲིན་བསྩལ་རྒྱུ་དང་དེ་རྗེས་འབྲས་ལྗོངས་མངའ་སྡེ་གཞུང་དམངས་གཉིས་དང། སྒང་ཏོག་ཁུལ་དུ་གནས་སྡོད་བོད་མི་ཡོངས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་སོགས་ཀྱི་མཛད་འཆར་ཡོད་པ་སྒང་ཏོག་ས་གནས་འཐུས་ཚོགས་ཀྱི་ཚོགས་གཙོ་སྦྱིན་པ་ཕུན་ཚོགས་ལགས་ཀྱིས་གསུངས་བྱུང།
སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཡ་ཨ་ནི་ས་གནས་གཞུང་རང་གིས་ཨ་ནི་གདན་འདྲེན་ཞུ་རྒྱུ་སོང་ཙང་ཨ་ནི་གྲ་སྒྲིག་ཚང་མ་ཁོ་རང་ཚོ་ངོས་ནས་གནང་ཡག་རེད་འདུག་ལ།

སྒང་ཏོག་ནང་ལོགས་ལ་ཡ་ཨེ་ནི་ཅིག་གི་ད་ལོ་རྒན་པ་མང་པོ་ཅིག་ཡོག་རེད་ཨེ་ནི་ག་ཤེད། ད་ཅིག་ཐག་རིང་པོ་དེ་བ་ཕེབས་ཐུབ་ཡོག་མ་རེད་རོ། ཨེ་འདིའི་ཐོག་ལ་ཨེ་ནི་ང་ཚོས་གི་ཨ་མདོ་ཅིག་གི་ཨེ་ནི་ས་གནས་གཞུང་མཉམ་དུ་འབྲེལ་བ་བྱས་བྱས་ནས་ཨེ་ནི་ཅིག་ཁོ་རང་ཚོ་རྒན་འཁོགས་དེ་དག་ལ་ཨེ་ནི་མཇལ་ཁ་རག་ཡག་གི་ཨེ་ནི་འབད་བརྩོན་ཅི་ཐུབ་ཞུས་བསྡད་ཡོད། དེ་བཞིན་ས་གནས་ཡུལ་མིའི་གཞོན་སྐྱེས་ར་ཏན་གུ་རུང་ལགས་ཀྱིས།
Hamra Param Pujya His Holiness waha aunu hudai cha bhanera hamile sunna payau dherai dherai khushi lagyo།
ངོས་ཀྱིས་གོང་ས་མཆོག་མ་མཇལ་བར་དུས་ཡུན་རིང་པོ་ཕྱིན་སོང་འདི་ནི་འབྲས་ལྗོངས་ནང་གི་མི་མང་ཚང་མ་ལོག་ལ་དགའ་སྤོབས་བྱ་དགོས་པའི་གནས་ཚུལ་ཞིག་རེད་ང་རང་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་ལ་ཁོང་འབྲས་ལྗོངས་སུ་གདན་ཞུ་གནང་བར་ཐུགས་རྗེ་ཆེ་ཞུ་འདོད་བྱུང། ཡང་འབྲས་ལྗོངས་དང་བོད་ཀྱི་ས་མཚམས་ན་ཐང་ཞེས་པའི་ས་གནས་ནས་ཡིན་པ་བོད་མི་རྒྱ་མཚོ་ལགས་ནས་ཁོང་གི་མི་ཚེའི་ནང་གོང་ས་མཆོག་ཐག་རིང་ནས་མཇལ་བ་མ་གཏོགས་འཁྲིས་ནས་མཇལ་མྱོང་མེད་དུས་ད་རེས་ཁོང་ས་གནས་སུ་ཕེབས་རྒྱུའི་གནས་ཚུལ་ཐོས་པར་དགའ་ཚོར་ཆེན་པོ་བྱུང་ཡོད་པ་གསུང་གི་འདུག། གོང་ས་མཆོག་གི་དངོས་སུ་ཁོ་རང་མདུན་རང་ལ་ཞལ་རས་མཇལ་བ་དེ་འདྲ་ད་ལྟ་བར་དུ་ངའི་མི་ཚེ་ལ་བྱུང་མ་སོང་ཐག་རིང་པོ་ནས་མཇལ་བ་ཙམ་གྱིས་བདག་རང་སྡོད་པ་གང་འདུག་ད་ད་རེས་དེ་དངོས་སུ་དེ་ཕེབས་དུས་ད་ཡིན་དང་ཡིན་སྔར་ལས་སེམས་པ་དགའ་འདུག་གང་ཐུབ་ཐུབ་ག་རེ་བྱེད་དགོས་ཡོད་མེད་སྤྱི་པའི་ཞབས་ཕྱི་ཞུ་ཡས་དང་ག་རེ་ཡིན་ན་ང་རང་ཁ་སུ་རེད་ཆུ་རྒྱུན་ཆད་མེད་པ་ནང་བཞིན་ནི་སོ་སོའི་མི་ཚེ་བདེ་བདེ་བ་དང་བཞིན་བོད་གཞུང་གི་རང་གི་ཞབས་ཕྱི་ཞུ་ཡས་ཀྱི་ཐོག་མར་ནི་ང་རང་གི་དམ་བཅའ་ཡིན། དེ་འདྲ་རང་མུ་མཐུད་བྱས་ཡིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་སུ་ད་བར་ཆིབས་བསྒྱུར་ཐེངས་བདུན་བསྐྱངས་ཡོད་ཅིང་ཐེངས་དང་པོ་དེ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར་སྟོན་པ་སྐུ་འཁྲུངས་ནས་ལོ་ཉིས་སྟོང་ལྔ་བརྒྱ་འཁོར་བའི་དུས་སྟོན་སྐབས་འབྲས་ལྗོངས་བརྒྱུད་རྒྱ་གར་ལ་ཆིབས་བསྒྱུར་བསྐྱངས་ཡོད་པ་རེད། ད་རེས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ས་གནས་འདིར་ཞབས་སོར་བཀའ་དྲིན་བསྐྱངས་གཏན་འཁེལ་ཡོད་པར་སོང་མངའ་སྡེ་གཞུང་ཕྱོགས་ཀྱི་ངོས་ནས་སྐུའི་སྲུང་བྱའི་ཐོག་གྲ་སྒྲིག་གང་ཡོང་གནང་རྒྱུ་ཡིན་པ་ས་འཐུས་ཚོགས་གཙོ་སྦྱིན་པ་ཕུན་ཚོགས་ལགས་ཀྱིས་མུ་མཐུད་གསུང་དོན། སྤྱིར་བཏང་གི་སི་ཀིམ་ལ་ཡ་དེ་ཡང་གོང་ས་མཚམས་ཁུལ་འཁེལ་གི་ཡོར་བ་ཨེ་འདི་ཡིན་དུས་ཙང་ཨེ་ནི་ད་མ་གད་ད་སི་ཀིམ་ནང་ལོགས་ལ་དང་པོ་འཛུལ་དུས་ཙམ་ནས་ཨེ་ནི་རོང་པོ་ལ་ནི་མ་གད check post ཞིག་ཡོག་རེད་བ་ཨེ་འདིའི་ནང་ལོགས་ལ་ཨེ་ནི་ང་རང་ཚོ་ཕྱོགས་མཐའ་ཁག་ནས་ཨེ་ནི་ཆོས་ཞུ་བ་སུ་ཕེབས་ཀྱི་ཡོད་པ་ཡིན་ནའི་ཨེ་ནི་ཡིན་གཅིག་མིན་གཅིག་སོ་སོའི་གི་ད་དཔེར་ན་ལག་ཁྱེར་འདི་ཚོ་བསྣམས་བྱས་གང་འདྲ ILP ལབ་ཡག་ཞིག་ཡོར་བ Inner Line Permit དེ་ངེས་པར་དུ་བཟོ་དགོས་རེད་ལབ་ནས་གསུང་གི་འདུག་ཨན་འདི་ཡིན་དུས་ཙང་ཨན་གཅིག་གི་ས་ནས་ད་གཅིག་གི་གཞུང་ངོས་ནས་ད་དཔེར་བྱས་ན་འདིའི་ཐོག་ལ་ཡ་དངོས་གནས་ཁོ་རང་ཚོ་གི་ད་དཔེར་ན་ང་ཚོ་ནམ་རྒྱུན་དང་བླངས་འདྲ་པོ་བྱས་པ་ཡིན་ནའི་ད་ས་གནས་སྔས་མ་ས་གནས་མང་པོ་གཅིག་ལ་ད་གཅིག་དཔེར་ན་ཚོགས་པ་ང་རང་ཚོ་བོད་པའི་ཚོགས་པ་རང་གི་ཁག་འགན་ཁྱེར་ནས་དང་བླངས་འདྲ་པོ་ཞིག་ཡོར་བ་ཡིན་ནའི་ད་དཔེར་བྱས་ན་སྒང་ཏོག་གི་སི་ཀིམ་ནང་ལོགས་ཀྱི་སྒྲིག་གཞི་འདི

སྤྱིར་འབྲས་ལྗོངས་དེ་བཞིན་བོད་དང་ས་འབྲེལ་ཡིན་པས་ཁུལ་དེར་གནས་སྡོད་ཡུལ་མི་ཕལ་ཆེ་བ་ཕ་མེས་ནས་ཆོས་ལུགས་ནང་པ་ཡིན་པ་དང་མངའ་སྡེ་དེ་བཞིན་རྒྱ་གར་དང་བོད་ཀྱི་ས་མཚམས་ས་ཁུལ་གལ་ཆེན་ཞིག་ཀྱང་ཆགས་ཀྱི་ཡོད་པ་རེད་དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་སྤྱི་ཟླ་དང་པོའི་ནང་བོད་དང་འབྲས་ལྗོངས་ཀྱི་ས་མཚམས་ནག་པོ་ལར་རྒྱ་གར་དང་རྒྱ་ནག་དམག་མིའི་བར་གདོང་ཐུག་བྱུང་སྟེ་ཕྱོགས་གཉིས་ཀྱི་དམག་མིར་རྨས་སྐྱོན་ཕོག་པའི་གནས་ཚུལ་ཡང་བྱུང་མྱོང་ཡོད་པ་རེད། རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས

ཡོ་རོབ་མངའ་ཁུལ་ནས་བོད་དོན་རྒྱབ་སྐྱོར་ཚོགས་པ་ཆེ་གྲས་སུད་བོད་མཐུན་གྲོགས་ཚོགས་པ་བཙུགས་ཏེ་མི་ལོ་བཞི་བཅུ་འཁོར་བའི་དུས་ཆེན་མི་ལོ་བཞི་བཅུའི་རིང་བོད་དོན་ལས་འགུལ་གནང་བ་རྣམས་དྲན་གསོ་གནང་བའི་ལམ་ནས་མུ་མཐུད་ལས་འགུལ་གནང་རྒྱུའི་སྙིང་སྟོབས་ཡོད་པའི་སྒོ་ནས་སྲུང་བརྩི་ཞུས་པའི་སྐོར་རབ་སྒང་ཚེ་རིང་ཕུན་ཚོགས་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། དེ་ཡང་སྤྱི་ཟླ་དགུ་པའི་ཚེས་ཉེར་གསུམ་དང་བཞི་ཉིན་སུད་སི་རྒྱལ་ས་བན་དང་གྲོང་ཁྱེར་ཛུ་རིག་གི་ཁེ་ཁེ་གེ་མཱ་ཏི་ཚོགས་ཁང་ནང་ཡུ་རོབ་མངའ་ཁུལ་ནས་བོད་དོན་རྒྱབ་སྐྱོར་ཚོགས་པ་ཆེ་གྲས་སུད་བོད་མཐུན་གྲོགས་ཚོགས་པའི་གོ་སྒྲིག་འོག་མི་གྲངས་སུམ་བརྒྱ་ལྷག་ཙམ་ལྷན་འཛོམས་ཀྱིས་སུད་བོད་མཐུན་གྲོགས་ཚོགས་པ་བཙུགས་ཏེ་མི་ལོ་བཞི་བཅུ་འཁོར་བའི་དུས་ཆེན་སྲུང་བརྩི་གནང་སྐབས། ཚོགས་གཙོ Thomas Büchli ལགས་སུ་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པས་མི་ལོ་བཞི་བཅུའི་བརྒྱུད་རིམ་གྱི་ཁྲོད་བོད་དོན་རྒྱབ་སྐྱོར་གྱི་ལས་འགུལ་ཇི་དང་ཇི་གནང་གི་ཐད་བཀའ་འདྲི་ཞུས་པའི་བཀའ་ལན་དུ། བོད་དོན་འཐབ་རྩོད་འདི་འཚེ་བ་མེད་པའི་ལམ་ལ་གཞི་བཅོལ་བའི་བདེན་པའི་འཐབ་རྩོད་ཞིག་ཡིན་ཙང་བདེན་རྒྱབ་མ་བྱས་ན་འགྲིག་ཐབས་མེད་སྟབས་བོད་རིགས་དང་སུད་སི་ཡུལ་མི་ཁག་ཅིག་བསམ་གྲོས་ཞིབ་བསྡུར་གྱིས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལོར་བོད་དོན་རྒྱབ་སྐྱོར་ཞུ་མཁན་སུད་བོད་མཐུན་གྲོགས་ཚོགས་པ་དངོས་སུ་བཙུགས་ཏེ་མི་ལོ་བཞི་བཅུ་འགྲོ་གི་ཡོད། མི་ལོ་བཞི་བཅུའི་རིང་སུད་སིའི་ཡུལ་མི་ཚོར་བོད་མི་དང་བོད་ཀྱི་རིག་གཞུང་ངོ་སྤྲོད་དང་ཆབས་ཅིག་སུད་སི་རྒྱལ་ཡོངས་གྲོས་ཚོགས་ཀྱི་འཐུས་མི་ལས་གྲུབ་པའི་བོད་དོན་ཚོགས་ཆུང་གསར་འཛུགས་ཀྱི་རིམ་པས་སུད་སི་གྲོས་ཚོགས་ཀྱི་ནང་བོད་དོན་གླེང་སློང་དང་འབྲེལ་བོད་དོན་ལ་སྔར་ལས་ལྷག་པའི་རྒྱབ་སྐྱོར་དགོས་པའི་འབོད་སྐུལ་དེ་དང་ཕྱོགས་མཚུངས་ཟླ་བ་བཞི་རེའི་མཚམས་བོད་དོན་དམིགས་བཀར་ཞེས་པའི་དུས་དེབ་ཞིག་འགྲེམས་སྤེལ་གྱིས་རྒྱ་ནག་གུང་ཁྲན་ཏང་གིས་བོད་ནང་སྡིག་པ་མིག་འཛུམ་གྱི་སྲིད་བྱུས་ལག་བསྟར་བྱེད་བཞིན་པའི་བྱ་ངན་ཐེར་འདོན། དེ་མིན་བོད་རིགས་སྐྱབས་བཅོལ་ཞུ་མཁན་གསར་པ་ཚོར་ཡུལ་ཁྲིམས་དང་མཐུན་པའི་འགྲོ་ལུགས་ལམ་སྟོན་སོགས་གང་ལ་དེ་འཚམ་བོད་དོན་རྒྱབ་སྐྱོར་ཞུ་ཐུབ་ཡོད་ཙང ྋགོང་ས ྋསྐྱབས་མགོན་ཏཱ་ལའི་བླ་མ་མཆོག་ནས་དམིགས་བསལ་ཚོགས་པ་བཙུགས་ཏེ་མི་ལོ་བཞི་བཅུ་འཁོར་བའི་ཉིན་འདིར་འཚམས་འདྲི་བསྩལ་བ་ཡིན་ཙང་ང་ཚོར་སེམས་འགུལ་ཞེ་དྲག་ཐེབས་བྱུང་ཅེས་དང། དེ་བཞིན་སུད་སི་རྒྱལ་ཡོངས་གྲོས་ཚོགས་ཀྱི་འཐུས་མི་ལས་གྲུབ་པའི་བོད་དོན་ཚོགས་ཆུང་གི་ཚོགས་གཙོ Fabian Molina མཆོག་ལ་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པས་བོད་དོན་ཚོགས་ཆུང་གི་དམིགས་ཡུལ་དོན་འཁྱོལ་བྱུང་མིན་བཀའ་འདྲི་ཞུས་པའི་བཀའ་ལན་དུ།

ཡང་སུད་སི་རྒྱལ་ཡོངས་གྲོས་ཚོགས་ཀྱི་ནང་བོད་དོན་གླེང་སློང་དང་ཆབས་ཅིག་སུད་སིའི་ཕྱི་འབྲེལ་འཐབ་ཇུས་བརྒྱུད་རྒྱ་ནག་གཞུང་གིས་བོད་མིའི་ཐོག་འཛིན་པའི་ནོར་འཁྲུལ་ཅན་གྱི་སྲིད་བྱུས་མཚམས་འཇོག་གིས་ཡང་དག་པའི་བཟང་ཕྱོགས་ཀྱི་འགྱུར་བ་གཏོང་དགོས་པའི་སྐུལ་ལྕག་འོག་རྒྱ་ནག་གཞུང་ལ་ཞེད་སྣང་མེད་ཀྱང་འཚེར་སྣང་ཡོང་གི་ཡོད། ད་དུང་མུ་མཐུད་བོད་དོན་བདེན་མཐའ་མ་གསལ་དེ་སྲིད་ཀྱི་བར་དུ་ང་ཚོས་རྒྱབ་སྐྱོར་གྱི་ལས་འགུལ་གནང་གི་ཡིན་ཅེས་དང། དེ་བཞིན་སུད་བོད་མཐུན་ཚོགས་ཚོགས་པའི་རྒྱུན་ལས Claudia ནས་དགོངས་ཚུལ་གསུངས་དོན་དུ།
མི་ལོ་བཞི་བཅུའི་རིང་བོད་དོན་རྒྱབ་སྐྱོར་གྱི་ལས་འགུལ་སྣ་ཚོགས་སྤེལ་བ་དེ་དག་ནས་བསླབ་བྱ་བླངས་ཏེ་འབྱུང་འགྱུར་དུས་ཀྱི་འགྱུར་བའི་འཕེལ་རིམ་དང་བསྟུན་སྒེར་སེམས་མེད་པའི་སྒོ་ནས་སྐབས་བབ་ལས་འགུལ་གནང་རྒྱུ་དེ་ནི་ང་ཚོའི་མདུན་དུ་ལྷགས་པའི་ལས་འགན་ཞིག་ལ་ངོས་འཛིན་གནང་གི་ཡོད་ཅེས་གསུངས་པའི་རྗེས་རྒྱུན་ལས Meya ནས་དགོངས་ཚུལ་གསུངས་དོན་དུ། ང་ཚོའི་དམིགས་ཡུལ་ནི་བོད་མི་ཚོར་ཆོས་དད་རང་དབང་དང་སྨྲ་བརྗོད་རང་དབང་འགྲོ་འོང་རང་དབང་སོགས་གང་ས་ཅི་ཐད་ནས་རང་དབང་སྤྲོད་དགོས་པའི་རྒྱ་ནག་གཞུང་ལ་སྐུལ་ལྕག་བྱེད་ཀྱི་ཡོད་ཀྱང་རྒྱ་ནག་གཞུང་གིས་མུ་མཐུད་བོད་ནང་སྡིག་པ་མིག་འཛུམ་གྱི་སྲིད་བྱུས་ལག་བསྟར་བྱེད་ཀྱི་ཡོད་ཙང་ང་ཚོས་ཀྱང་མུ་མཐུད་ལས་འགུལ་གནང་གི་ཡིན་ཅེས་འགྲེལ་བརྗོད་གནང་པའི་རྗེས་སུད་བོད་མཐུན་ཚོགས་ཚོགས་པའི་སློབ་སྟོན་པ་གང་ཤུལ་ཚང་བློ་བཟང་ལགས་ནས་དགོངས་ཚུལ་གསུངས་དོན་དུ།
ཚོགས་མི་དེ་ཚོ་ཨ་ནི་བོད་པའི་ཐོག་ལ་རྒྱབ་སྐྱོར་བྱེད་མཁན་ཚོ་ཁོ་རང་ཚོ་རུ་ཁ་ཅིག་བཟོས་ནས་པ་འདོད་ཅིག་གི Parliamentary Group Tibet ཟེར་ཆེད་མངགས་དུ་དེ་ལ་ཨ་ནི་རྒྱལ་ཡོངས་ཀྱི་རྒྱབ་སྐྱོར་བྱེད་རྒྱུ་གི་སྤྱི་འཐུས་ལྷན་ཁང་གི་རུ་ཁ་ཅིག་བཟོས་ནས་ཨ་ནི་པ་གྲུབ་འབྲས་སྣ་ཚོགས་ཐོན་ཡག་རེད་བསམ་གྱི་འདུག།
དེ་བཞིན་སུད་བོད་མཐུན་ཚོགས་ཚོགས་པ་ཐོག་མར་གསར་འཛུགས་གནང་མཁན་གྱི་གྲས་དམིགས་བསལ་སྐུ་ཚབ་ཟུར་པ་སྐུ་ངོ་སྐལ་བཟང་རྒྱལ་མཚན་ལགས་ནས་ཐོག་མར་ཚོགས་པ་འཛུགས་སྐབས་ཀྱི་བྱུང་རིམ་མདོར་བསྡུས་ངོ་སྤྲོད་གནང་དོན་དུ། རྒྱལ་མཚན་རྒྱལ་གྲགས་དང་པོ་ལ་དང་པོ་དེ་དང་ངེད་གཉིས་ལོ་ཨ་ནི་ཚོགས་པ་དེ་དེ་འདྲ་བྱེད་འཛུགས་ཡག་གི་ལས་འགན་སྤྲད་པ་རེད། ལས་འགན་སྤྲད་དེ་ཨ་ནི་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལོ་ལོ་ཚོགས་པ་དེ་བཙུགས་ཐུབ་པ་རེད། ཨ་ནི་ཚོགས་པ་དེ་བཙུགས་དེ་ད་ད་ལྟ་ལོ་བཞི་བཅུ་ཐམ་པ་འགྲོ་གི་རེད། ཚོགས་པ་དེ་བཙུགས་དེ་ཨ་ནི་གཅིག་གིས་ད་གཅིག་སྟོང་དགུ་བརྒྱ་དགུ་བཅུའི་ནང་དེ་པ་ལོ། ཨ་ནེ་སུད་སི་ཀི་གྲོས་ཚོགས་ནང་ལོ་ཡང་བོད་དོན་རྒྱབ་སྐྱོར་ཚོགས་པ་གཅིག་བཙུགས་ཐུབ་པ་བྱུང་བ་རེད། དེའི་བཙུགས་ཡག་གི་ལས་འགན་གཙོ་བོ་དེ་ཨ་ནེ་སུད་བོད་མཛའ་འབྲེལ་ཚོགས་པ་ནས་ཨ་ནེ་གཅིག་ལས་འགུལ་དེ་རྩོམ་སྟེ་ཨ་ནེ་ཀ་ལི་གཅིག་དང་ད་ལྟ་ཡིན་ནའི་ཨ་སུད་སི་གྲོས་ཚོགས་ནང་ལོ་ཨ་ནེ་གཅིག་གིས་བོད་པའི་གི་གནད་དོན་ཐོག་ལ་རྒྱབ་སྐྱོར་ཡོང་ཡག་གི་ལས་འགུལ་རྩོམ་ཡག་དེ་ཚོར་ཤུགས་ཆེ་བ་འབྲེལ་བ་བྱེད་མཁན་གཅིག་ནི་སུད་བོད་མཛའ་འབྲེལ་ཚོགས་པ་ཆགས་ཡོད། དེ་མིན་ཚོགས་མི་རྒྱལ་སྟག་ཕུན་ཚོགས་སྒྲོལ་དཀར་ལགས་ནས་དགོངས་ཚུལ་གསུངས་དོན་དུ། མུ་མཐུད་ནས་ཕྱག་ལས་གནང་མཁན་ཚང་མས་ཧུར་ཐག་འབད་བརྩོན་བྱས་ནས་ད་ཀའང་ང་རང་ཚོ་བོད་པའི་གནས་ཚུལ་དེ་བོད་པའི་ནང་ལོགས་གཅིག་པོ་མ་བསྡད་པའི་ཆེད་སུད་སི་ཕར་འགྲེམ་ཡ་འདི་བྱས་ནས་ད་ད་འདི་བོད་དོན་ཡག་པོ་ཇི་ལྟར་འགྲོ་སུད་སི་ནས་འགྲོ་གི་འདུག། ཡང་ཚོགས་མི་རྫ་སྤྲུལ་བློ་བཟང་ལགས་ནས་གཟིགས་ཚུལ་འགྲེལ་བརྗོད་གནང་དོན་དུ། ག་དུས་ཡིན་ནའི་ཏོག་ཙམ་ཅིག་ཕངས་པོ་གཅིག་ཡོད་གང་ཟེར་ན་བོད་པའི་ངོས་ནས་སུད་བོད་མཛའ་འབྲེལ་ཚོགས་པའི་ནང་ཡང་འཛུལ་མཁན་དེ་ཏོག་ཉུང་དྲགས་གང་ཡིན་ཟེར་ན་དེ་སུད་བོད་མཛའ་འབྲེལ་ཚོགས་པ་དེ་བོད་པའི་བོད་དོན་ཐོག་ལ་ཡང་ག་ཚད་གལ་ཆེན་པོ་ཡིན་པའི་ཚོར་བ་འདི་བོད་པ་ཚོས། ཅིག། ཐུགས་ལ་ཡང་ཏག་ཏག་ཅིག། འཁོར་གྱི་ཨ་ཡོད་བསམ་གྱི་འདུག་སེམས་འཁོར་གྱི་ཨ་ཡོད་བསམ་གྱི། མཇུག་ཏུ་ས་གནས་སྐུ་ཚབ་དོན་གཅོད་ཀྱི་ལས་བྱེད་ཆོས་བཟང་ལགས་ནས་སུད་བོད་མཐུན་ཚོགས་ཚོགས་པ་བཙུགས་ཏེ་མི་ལོ་བཞི་བཅུ་འཁོར་བར་འཚམས་འདྲི་གནང་དོན་དུ། ང་ཚོ་བོད་དོན་ཐོག་ལ་རྒྱབ་སྐྱོར་ཧ་ལས་པ་གནང་མཁན་ཞིག་རེད། ད་རེས་ཡིན་ན་ང་རང་ཚོ་གི་རིག་གཞུང་གི་ཐོག་ནས་ཡིན་ན་འདྲ། ང་རང་ཚོ་གི་ཆབ་སྲིད་ཡིན་ན་འདྲ་ཁོ་རང་ཚོ་གི་ཕན་ཐོགས་ཀྱི་ཧ་ལས་པ་ཞིག་ཕན་ད་ལྟ་བར་དུ་ཐོགས་ཏེ་ཡོད་རེད། མ་འོངས་པ་ལ་ཡི། ཡང་ཁོ་རང་ཚོ་ལ་རྒྱབ་སྐྱོར་གྱི་རེ་བའི་ཚུལ་དུ་ད་རེས་རེ་ལྟོས་ཞུས་ཡས་དང་དེ་རིང་ལོ་བཞི་བཅུ་འཁོར་བའི་ཉིན་མོ་དེ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུས་ཡས་ཡིན། དེ་ནས་རི་ཀོན་ཆོས་འཁོར་དགོན་གྱི་མཁན་པོ་དང་སུད་སི་དང་ལིག་ཏིན་ཞི་ཀྲང་བོད་རིགས་ཚོགས་པའི་ཚོགས་གཙོ་སུད་སི་བོད་ཀྱི་བུད་མེད་ཚོགས་པའི་ཚོགས་གཙོ། ཡུ་རོབ་བོད་རིགས་གཞོན་ནུ་མཐུན་ཚོགས་ཚོགས་པའི་མགྲིན་ཚབ་བཅས་ནས་གཅིག་མཇུག་གཉིས་མཐུད་ཀྱིས་འཚམས་འདྲི་གནང་སོང། དེ་བཞིན་སུད་བོད་མཐུན་ཚོགས་ཚོགས་པར་ད་ལྟའི་ཆར་ཚོགས་མི་མི་གྲངས་ཆིག་སྟོང་ལྔ་བརྒྱ་ལྷག་ཙམ་ཡོད་པ་རྣམས་ཚོགས་ཆུང་ཁག་དྲུག་ལ་ཁག་བགོས་ཀྱིས་ལས་འགུལ་གནང་གི་འདུག

ཐེ་ཝན་སྲིད་འཛིན་ལྕམ་ཚའེ་ཡེ་ཝིན་མཆོག་གིས་ཉིས་སྟོང་བཅུ་དྲུག་ལོར་སྲིད་འཛིན་ཐུགས་འགན་བཞེས་པའི་སྐབས་ཁོང་གིས་མཚོ་འོག་དམག་གྲུ་གསར་པ་བཟོ་སྐྲུན་ལས་གཞི་ཐོག་མར་འགོ་འཛུགས་གནང་བ་དང་འཆར་གཞི་ལྟར་རེས་གཟའ་ཕུར་བུའི་ཉིན་ཐེངས་དང་པོ་མཚོ་འོག་དམག་གྲུ་བརྒྱད་གསར་པ་བཟོ་སྐྲུན་དངོས་སུ་ལས་གཞི་འགོ་འཛུགས་གནང་གི་ཡོད་པ་དེ་ནི་ཐེ་ཝན་ལ་ལོ་རྒྱུས་རྒྱལ་ཁ་ཞིག་ཏུ་ངོས་འཛིན་གནང་གི་ཡོད་པ་རེད། མཚོ་འོག་དམག་གྲུ་བཟོ་སྐྲུན་གྱི་ལས་གཞི་དེ་སྣེ་ཁྲིད་གནང་མཁན་ཐའེ་ཝན་གྱི་སྲིད་འཛིན་གྱི་སྲུང་སྐྱོབ་སློབ་སྟོན་པས་ང་ཚོས་འཐབ་འཛིང་གི་ནུས་པ་ཡར་རྒྱས་གཏོང་ཐུབ་པ་ཡིན་ཚེ་ང་ཚོ་དམག་འཐབ་ནང་ཕམ་ཉེས་འགྲོ་རྒྱུ་མིན་པ་ངོས་འཛིན་བྱེད་ཀྱི་ཡོད་ཅེས་ཉེ་ཆར་ལས་གཞི་དེའི་ཐོག་ལ་ཁོང་གིས་ཐའེ་ཝན་གྱི་འཆར་ཅན་གསར་འགོད་ལྷན་ཚོགས་ཐོག་ལ་གསུངས་ཡོད་པ་རེད་འདུག། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་ཚོང་དོན་འགོ་ཁྲིད་ནས་རྒྱ་ནག་ཏུ་འཚམས་འདྲིར་ཕེབས་ཏེ་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་དཔལ་འབྱོར་གྱི་ཉེན་ཁ་རྣམས་རྒྱ་ནག་ཕྱོགས་ནས་ཆུང་དུ་གཏོང་ཐུབ་རྒྱུ་ཡིན་པ་གསུངས་འདུག་དེ་ཡང་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱིས་རྒྱ་ནག་དང་འབྲེལ་བ་མཚམས་བཅད་རྒྱུའི་འདུན་པ་མེད་ཀྱང་རྒྱ་ནག་ཕྱོགས་ནས་ཚོང་ལས་ཉེན་ཁ་རྣམས་ཆུང་དུ་གཏོང་ཐབས་ལ་རོགས་པ་ཆེན་པོ་བྱེད་ཐུབ་རྒྱུ་ཡིན་ལུགས་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་ལྔ་རེས་གཟའ་ཟླ་བའི་ཉིན་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་ཚོང་ལས་དབུ་ཁྲིད་ནས་གསུངས་འདུག།

རྒྱ་ནག་གི་ཁེ་ཕན་ལ་གནོད་གཞིའི་བྱ་སྤྱོད་ལ་རྡུང་རྡེག་གཏོང་རྒྱུའི་ཕྱི་རྒྱལ་ལ་འབྲེལ་བ་བྱེད་ཕྱོགས་ཀྱི་ཁྲིམས་ལུགས་དང་དེ་བཞིན་རྒྱ་ནག་གི་བདེ་འཇགས་ལ་གནོད་གཞིའི་རིགས་ཡིན་པ་ངོས་འཛིན་བྱེད་པའི་ལས་གཞི་ཁག་གི་ཐོག་ལ་རྡུང་རྡེག་གཏོང་རྒྱུའི་ཁྲིམས་ལུགས་དེ་དག་གིས་རྒྱ་ནག་ནང་དུ་ཡོད་པའི་ཕྱི་རྒྱལ་ཚོང་ལས་ཁང་ཚོར་ཉེན་ཁ་ཡོད་པའི་སྐྱོན་བརྗོད་བྱེད་མཁན་ཇེ་མང་དུ་འགྲོ་བཞིན་ཡོད་པ་རེད། ཐེངས་འདིའི་བཅར་འདྲི་ལེ་ཚན་ནང་འཛམ་གླིང་ཡོངས་ནས་རྒྱ་ནག་གཞུང་གིས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དང་རྒྱལ་སྤྱིའི་ཁྲིམས་ལ་བརྩི་མེད་བྱས་པར་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་ཚོས་ལས་འགུལ་དང་ལས་གཞི་ཡང་ནས་ཡང་དུ་སྤེལ་བཞིན་ཡོད་ཀྱང་ཨ་རིའི་ནང་རྟེན་གཞི་བྱེད་པའི་ཚོང་ལས་ཁང NBA། Apple། Thermo Fisher Scientific། ཚོས་རྒྱ་ནག་གཞུང་དང་འབྲེལ་བ་བཟང་པོ་ཉར་ཆེད་རྒྱ་ནག་གཞུང་ལ་ཕོག་ཐུག་མི་ཡོང་བར་འབད་འཐབ་བྱེད་བཞིན་ཡོད་ཀྱང། ཨ་རིའི་གཞུང་གིས་བོད་ནང་གི་གནས་སྟངས་ལ་སོགས་པ་མུ་མཐུད་གྲོས་ཚོགས་སྟེང་གྲོས་གཞི་རིམ་པས་གསལ་སྟོན་བྱེད་བཞིན་པའི་སྐོར་ལ་སྒྲོལ་མ་ལྷ་མོ་ལགས་ཀྱིས་སྙན་སྒྲོན།
I think for so long Tibetans have enjoyed.

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང། ཞི་ཅིན་ཕིང་གིས་རྒྱ་ནག་གི་སྲིད་དབང་འཛིན་པ་ནས་བཟུང་བོད་ནང་དུ་དམ་བསྒྲགས་ཆེ་རུ་བཏང་བ་དང་འགྲོ་བ་མིའི་ཐོབ་ཐང་ཐད་རྡོག་རོལ་གཏོང་བའི་གནས་སྟངས་ཇེ་སྡུག་ཏུ་སོང་བར་འགྲོ་བ་མིའི་ཐོབ་ཐང་ཆེད་ལས་མཁས་པ་ཚོ་དང་དབྱེ་ཞིབ་པ་ཚོས་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཞི་ཅིན་ཕིང་གིས་སྤྱི་ཚོགས་རིང་ལུགས་ཀྱི་བོད་གསར་པ་ཞིག་བསྐྲུན་དགོས་པ་བརྗོད་པ་དང་བོད་བརྒྱུད་ནང་བསྟན་ཡང་རྒྱ་ནག་སྤྱི་ཚོགས་རིང་ལུགས་ཀྱི་ཁྱད་ཆོས་ལྡན་པར་བསྒྱུར་ཐབས་ཙམ་མ་ཟད་རྒྱ་ནག་ཅན་དུ་བསྒྱུར་དགོས་པ། བོད་ནང་དམག་མི་མང་དུ་གཏོང་བ། བལ་ཡུལ་གཞུང་དང་མཉམ་ལས་ཤུགས་ཆེ་བྱས་ནས་བོད་མི་རྒྱ་གར་དུ་བྲོས་བྱོལ་དུ་བསྐྱོད་མཁན་ཡང་བཀག་སྡོམ་བྱེད་པ་སོགས་རྒྱ་ནག་གཞུང་གིས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་འགྲོ་ལུགས་དང་ཁྲིམས་སྒྲིག་ནས་འགལ་བའི་ལས་གཞི་འདྲ་མིན་སྤེལ་ཡོད་པ་དབྱེ་ཞིབ་པ་དང་དོན་གཉེར་བ་ཚོས་རྩོད་ཀྱི་ཡོད་པ་རེད། དེར་མ་ཟད་རྒྱ་ནག་གཞུང་གིས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་ལུགས་ལ་བརྩི་མེད་བྱས་པའི་རྐྱེན་གྱིས་ཨ་མི་རི་ཀས་རྒྱ་ནག་ལ་སྐྱོན་བརྗོད་ནན་པོ་བྱས་ཡོད་པ་དང་ཕྱོགས་གཉིས་ཀྱི་འབྲེལ་ལམ་སྡུག་ཏུ་འགྲོ་བཞིན་པའི་བརྒྱུད་རིམ་འདིའི་ཁྲོད་ཨ་རིའི་ཚོང་ལས་སྡེ་ཚན་ཁག་གིས་ཚོང་ལས་ཀྱི་ཁེ་ཕན་གཙོ་བཟུང་གིས་རྒྱ་ནག་གཞུང་དང་མཉམ་ཚོང་ལས་དང་དཔལ་འབྱོར་གྱི་འབྲེལ་བ་ཉར་ཚགས་ཆེད་རྒྱ་ནག་གཞུང་ལ་དོ་ཕོག་མི་གཏོང་བའི་ཐབས་ཤེས་མུ་མཐུད་བྱེད་བཞིན་ཡོད་པ་རེད། དཔེར་ན་ཀུ་ཤུ་ཁེ་གཉེར་ལས་ཁང་གིས་རྒྱ་ནག་ནང VPN ཞེས་པའི་རྟོག་བཟོ་གསང་བའི་དྲ་རྒྱ་ཆེས་མང་ཞིག་བེད་སྤྱོད་བྱེད་མི་ཐུབ་པ་བཟོས་པ་དང། གལ་སྲིད VPN བེད་སྤྱོད་བྱེད་དགོས་ཚེ་ངེས་པར་དུ་རྒྱ་ནག་སྲིད་གཞུང་གི་ཆོག་མཆན་ཐོབ་དགོས་པ་བཟོས་འདུག་ཀུ་ཤུ་ཁེ་གཉེར་ལས་ཁང་གིས་རྒྱ་ནག་གཞུང་གིས་བཀའ་རྒྱ་བཏང་བའི་རེ་བ་དང་བསྟུན་ཏེ་བོད་ནང་གི་བོད་མི་ཚོར་གནས་ཚུལ་རང་དབང་གི་ཐོབ་ཐང་བཀག་པ་དང་ཕྱིའི་རྒྱལ་ཁབ་ཀྱི་འབྲེལ་ལམ་བྱ་སྤྱོད་ལ་སྟངས་འཛིན་ནན་པོ་བྱེད་བཞིན་ཡོད་པ་འདི་དག་ནི་སྨྲ་བརྗོད་རང་དབང་ཐད་རྩིས་མེད་བཏང་བ་མཚོན་གྱི་ཡོད་པ་གནད་དོན་དབྱེ་ཞིབ་པ་ཚོས་བརྗོད་ཀྱི་འདུག་ལ་ཀུ་ཤུ་ཁེ་གཉེར་ལས་ཁང་གིས Apple TV Plus ཞེས་པའི་བརྙན་འཕྲིན་བཟོ་སྐྲུན་སྡེ་ཁག་ལ་རྒྱ་ནག་ལ་དམའ་འབེབས་སྐྱོན་བརྗོད་བྱ་རྒྱུ་ལས་གཡོལ་ཐབས་བྱ་དགོས་པ་ཤུགས་རྐྱེན་སྤྲད་པའི་གནས་ཚུལ་ཡང་བྱུང་འདུག་རྒྱ་ནག་གཞུང་གིས་ཨ་རི་དང་ནུབ་ཕྱོགས་ཚོང་ལས་སྡེ་ཁག་ལ་སྟངས་འཛིན་དང་དམ་བསྒྲགས་སྐྱེལ་བའི་དཔེ་མཚོན་གཞན་ཞིག་ནི། ཨ་རིའི Massachusetts ནང་རྟེན་གཞི་བྱས་པའི Thermo Fisher Scientific ནི DNA འམ་རིགས་རྫས་བརྟག་དཔྱད་བྱ་རྒྱུའི་འཕྲུལ་རིགས་ཡོ་བྱད་བཟོ་མཁན་ཞིག་ཡིན་ཞིང། ཚན་རྩལ་ཁང་དེ་ནས་བཟོས་པའི་ཡོ་བྱད་ཁག་རྒྱ་ནག་གཞུང་གིས་བོད་མིའི་རིགས་རྫས་བརྟག་དཔྱད་བྱེད་རྒྱུར་བེད་སྤྱོད་བྱས་ཡོད་པ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་ཚོགས་པ་མང་པོས་ལུང་འདྲེན་བྱས་ཡོད་པ་རེད། ཨ་རི་རྒྱལ་ས་ཝཱ་ཤིང་ཐོན་དུ་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཁང་གི་རྒྱ་ནག་ཉམས་ཞིབ་པའི་འགན་འཛིན Sophie Richardson ལགས་ཀྱིས་རྒྱ་ནག་གཞུང་དང་ལག་འབྲེལ་གྱིས་ཚན་རྩལ་ཁང་གི་ཡོ་བྱད་དེ་དག་བོད་མིའི་རིགས་རྫས་བསྡུ་ལེན་བྱེད་པར་རོགས་འདེགས་བྱས་ཡོད་པ་གསུང་གི་འདུག། Thermo Fisher Scientific ཚན་རྩལ་ཁང་གིས་རིགས་རྫས་བསྡུ་རུབ་བྱས་པའི་ཡོ་བྱད་རྣམས་དཀའ་ངལ་ཅན་གྱི་ཡུལ་ལུང་ས་ཁུལ་སྐྱོ་པོའི་ནང་བེད་སྤྱོད་གཏོང་རྒྱུའི་ཆེད་སྤྱི་དམངས་བདེ་འཇགས་ལས་ཁུངས་ལ་མཁོ་སྤྲོད་ཚོང་འགྲེམས་བྱེད་ཀྱི་ཡོད་ཅིང་ང་ཚོས་ཡོ་ཆས་འདིའི་རིགས་བོད་ཀྱི་ས་ཁུལ་ཁག་ཏུ་ཡང་ཚོང་བསྒྱུར་བྱེད་བཞིན་པ་ཤེས་རྟོགས་བྱུང། དབང་སྒྱུར་བ་ཚོས་རྩུབ་སྤྱོད་ཆེད་བེད་སྤྱོད་བྱེད་ཀྱི་ཡོད་པའི་དངོས་ཡོད་ཀྱི་གནས་ཚུལ་འདིའི་རིགས་ཤེས་བཞིན་དུ་ཨ་རིའི་ཁེ་ལས་ཁང་དེས་ད་དུང་མུ་མཐུད་ཚོང་བསྒྱུར་བྱེད་དོན་ག་རེ་རེད། ཨ་རིའི་གཞུང་གི་ངོས་ནས་ཚོང་ལས་དོ་དམ་བྱེད་རྒྱུ་ལ་སོགས་པ་ད་ལྟ་ལས་དོན་མང་པོ་ཞིག་བྱེད་རྒྱུ་བསྡད་ཡོད་པར་ཡིད་ཆེས་བྱེད་བཞིན་ཡོད།

Enes Kanter Freedom ལགས་དེ་སྔོན་ཨ་རིའི་རྒྱལ་ཡོངས་རྩེད་འགྲན་མཐུན་ཚོགས་ཀྱི Boston Celtic གི་རུ་ཁག་ནང་རྩེ་བའི་སྐབས། བོད་ཀྱི་རྒྱལ་དར་དང་རང་དབང་སོགས་མཚོན་བྱེད་ཀྱི་ལྷམ་གོན་ཏེ་རང་དབང་ལ་རྒྱབ་སྐྱོར་ཡོད་པའི་རྣམ་འགྱུར་ལན་མང་བསྟན་ཡོད་པ་རེད། རྒྱལ་ཡོངས་ལག་རྩེད་སྤོ་ལོ་རྩེད་འགྲན་ཚོགས་པས་གནོན་ཤུགས་ཆེན་པོ་སྤྲད་བྱུང། ལྷམ་འདི་འདྲ་རྩེད་འགྲན་སྐབས་གྱོན་ཆོག་གི་མ་རེད་ཅེས་ཁོང་ཚོས་ང་དང་ངའི་ལས་བྱེད་པར་ཆུ་ཚོད་རེ་རེའི་ནང་ཁ་པར་བཏང་ནས་ལྷམ་འདི་འདྲ་མི་གྱོན་པའི་ཐབས་ཤེས་བྱས་བྱུང། ངས་འདས་པའི་ལོ་བཅུའི་རིང་ཐར་ཀིའི་ནང་གི་འགྲོ་བ་མིའི་ཐོབ་ཐང་སྐོར་སྐད་ཆ་ལན་མང་བཤད་ཡོད་ཀྱང་མཇུག་འབྲས་འདི་འདྲ་གང་ཡང་བྱུང་མེད། འོན་ཀྱང་རྒྱ་ནག་སྐོར་ཉིན་གཅིག་སྐད་ཆ་བཤད་པའི་རྗེས་ཆུ་ཚོད་རེ་རེའི་ནང་ཁ་པར་སླེབས་ཏེ་སུན་གཙེར་བཟོས་བྱུང། ཞེས་ཨེན་ནིས་ཁན་ཏེར་ཧྥི་རི་ཌམ་ལགས་ཀྱིས་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ལྷན་ཚོགས་ཀྱི་ཉམས་ཞིབ་ཐོག་ལ་འགྲེལ་བརྗོད་གནང་འདུག། ཁོང་གིས་ཁོ་རང་གི་ཉམས་མྱོང་ནང་གསུངས་པ་དང་རྒྱལ་སྤྱིའི་ལག་རྩེད་སྤོ་ལོ་མཐུན་གྲོགས་ཚོགས་པས་རྒྱ་ནག་སྲིད་གཞུང་ལ་ལྟོས་ནས་ཨ་རིའི་མི་སེར་ཞིག་ལ་ཤུགས་རྐྱེན་ཇི་ལྟར་ཐེབས་མིན་སོགས་གྲོས་ཚོགས་ཐོག་བདེན་པར་ཉམས་ཞིབ་ཀྱི་སྐབས་གསུངས་འདུག། ང་རང་ལག་རྩེད་སྤོ་ལོ་རྩེ་རྒྱུར་ཧ་ཅང་དགའ་པོ་ཡོད་པ་ལས་སྲིད་དོན་པ་ཞིག་མིན། བློ་ཕམ་ཞིག་ལ་ངས་བྱས་པའི་ལས་ཀ་འདི་དག་གིས་ལག་རྩེད་སྤོ་ལོའི་མདུན་ལམ་ཤོར་བ་རེད། འོན་ཀྱང་ང་རང་ལ་འགྱོད་པ་སྤུ་ཙམ་མེད། ངས་སྐད་ཆ་བཤད་དབང་མེད་མཁན་ཚོར་རོགས་བྱས་ཏེ་ཁོང་ཚོའི་ཚབ་བྱས་ནས་འགྲོ་བ་མིའི་ཐོབ་ཐང་ཐད་ངས་མུ་མཐུད་དུ་རྩོད་ལེན་བྱེད་ཀྱི་ཡིན་ཞེས་ཨ་རིའི་གྲོས་ཚོགས་ཐོག་ཁོང་གིས་མུ་མཐུད་གསུངས་འདུག།
ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ལྷན་ཚོགས་འདི་ཡང་ཨ་རིའི་གྲོས་ཚོགས་ཀྱིས་ཉིས་སྟོང་ལོའི་ནང་གསར་སྐྲུན་བྱས་པ་ཞིག་ཡིན་ཞིང། ཚོགས་ཆུང་འདིའི་ཐོག་ནས་རྒྱ་ནག་གིས་རྒྱལ་སྤྱིའི་ཁྱོན་ཡོངས་ལ་དྲག་པོའི་སྟོབས་ཤུགས་དང་དཔལ་འབྱོར་གྱི་གནོན་ཤུགས་སྤྲོད་ཐབས་བྱས་པ་དང། རྒྱ་ནག་གིས་ཐའེ་ཝན་ཐོག་དྲག་པོའི་ཐབས་ལམ་བེད་སྤྱད་ནས་སུན་གཙེར་བཟོ་བ། དེ་བཞིན་བོད་ནང་རྒྱ་ནག་གཞུང་གི་སྲིད་བྱུས་བཟུང་ཕྱོགས་སོགས་ལ་དུས་ནས་དུས་སུ་ཞིབ་འཇུག་གནང་སྲོལ་ཡོད་པ་རེད། Sophie Richardson ལགས་ཀྱིས། གྲོས་ཚོགས་ནང་བོད་ཀྱི་གནས་བབ་ཐད་ཡིན་རུང་ཡང་ན་གནད་དོན་གཞན་གྱི་ཐོག་ཡིན་རུང་བགྲོ་གླེང་འདི་དག་བརྒྱུད་བོད་དོན་ཁྲིམས་ལུགས་གསར་པ་གཏན་འབེབས་ཐུབ་པ་དང་དེ་བཞིན་ད་ལྟ་ཡོད་བཞིན་པའི་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ནང་དོན་ཁག་ཞིབ་ཚགས་དུ་བསྒྲུབ་རྒྱུ་སོགས་ལ་ཕན་ཐོགས་བྱུང་ཡོད་པར་ངས་ཡིད་ཆེས་བྱེད་ཀྱི་ཡོད་ལ་ལྷག་པར་དུ་བགྲོ་གླེང་འདི་དག་གིས་རྒྱ་ནག་གཞུང་གིས་ཕྱོགས་ཡོངས་ནས་མེད་པར་བཟོ་ཐབས་བྱས་པའི་བོད་ཀྱི་གནད་དོན་འདི་ཨ་རིའི་གྲོས་ཚོགས་ཀྱི་ཚོགས་ཆུང་ཁག་གི་གྲོས་གཞིའི་ནང་མུ་མཐུད་གནས་ཡོད་པ་མཚོན་གྱི་ཡོད་པ་བརྗོད་བྱུང།
རྒྱལ་ཁབ་ཁག་དང་སྒེར་གྱི་ཚོང་ལས་ཁང་ཚོས་རྒྱ་ནག་དང་ཚོང་འབྲེལ་ཡོང་ཆེད་བོད་ལ་སོགས་པའི་འགྲོ་བ་མིའི་ཐོབ་ཐང་གི་ཇུས་ཉེས་ཕོག་བཞིན་པའི་གནད་དོན་ཁག་སྣང་མེད་དུ་བཞག་བཞིན་ཡོད་པ་དང་གནས་སྟངས་འདི་འདྲ་ཞིག་གི་འོག་ལ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཐད་སྲུང་སྐྱོབ་པ་དང་དམངས་གཙོ་ལས་འགུལ་བ་ཚོས་ལས་དོན་གང་ཞིག་འགོ་འཛུགས་བྱེད་དགོས་མིན་ཞེས་པའི་སྙན་ཐོའི་ནང། Rana Siu Inboden ལགས་ཀྱིས་དཀའ་ངལ་དེར་གདོང་ལེན་བྱེད་པར་རྒྱལ་སྤྱིའི་ཐོག་དམངས་གཙོའི་རྒྱལ་ཁབ་ཇེ་མང་དུ་ཡོང་དགོས་པ་དང། རྒྱལ་ཁབ་དེ་དག་མཉམ་འབྲེལ་གྱིས་ཐུན་མོང་གི་དམིགས་འབེན་ལ་སྐུལ་འདེད་གཏོང་བ། དམངས་གཙོ་ལ་དམིགས་པའི་རྒྱལ་ཁབ་ཁག་དང་མཉམ་ལས་ཀྱི་འབྲེལ་བ་གོང་འཕེལ་གཏོང་བ། གཅིག་སྡུད་དབང་འཛིན་པའི་རྒྱལ་ཁབ་ཀྱིས་ལྐོག་ཇུས་རྣམས་ཡིག་ཐོག་ནས་ར་སྤྲོད་བྱེད་ཐུབ་པའི་ཡོ་བྱད་གསར་པ་སྐྲུན་ཐབས་བྱས་ནས་གཅིག་སྡུད་དབང་འཛིན་པ་ཚོས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གདན་ཞུས་བཏང་བ་ཁག་གསལ་སྟོན་བྱས་ནས་འགན་འཁྲི་འཁུར་ཐབས་བཅས་ལ་འབད་དགོས་པ་ཞེས་གསུངས་འདུག་ཨ་རིའི Biden སྲིད་གཞུང་གིས་བོད་རྒྱའི་བར་འབྲེལ་མོལ་སླར་གསོ་བྱུང་ཐབས་དང་ལྷག་པར་དུ་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་སྐད་ཡིག་དང་མི་རིགས་ཀྱི་གོམས་སྲོལ་བོད་ཀྱི་རང་བྱུང་ཁམས་ཀྱི་གནས་བབ་སྲུང་སྐྱོབ་ཡོང་ཆེད་མཐུན་ཕྱོགས་ཡུལ་གྲུ་ཁག་དང་མཉམ་འབྲེལ་གྱི་ཐོག་ནས་ལས་དོན་སྤེལ་རྒྱུར་དོ་ཁུར་གནང་བཞིན་ཡོད་པ་ཨ་རིའི་གྲོས་ཚོགས་ཀྱི་ཉན་ཞིབ་རིམ་པ་དང་དེ་བཞིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་བཅར་འདྲིའི་ལེ་ཚན་ཁག་གི་ནང་ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ Uzra Zeya མཆོག་གིས་ལན་མང་གསུངས་ཡོད་པ་རེད།

མཇུག་ཏུ་དཔྱད་བརྗོད་གླེང་སྟེགས་ལེ་ཚན་ནང་ཨ་མེ་རི་ཁའི་གྲོང་ཁྱེར་ནིའུ་ཡོག་ཏུ་འཛམ་གླིང་ཡུལ་གྲུ་ཁག་གི་འགོ་ཁྲིད་བརྒྱ་དང་བཞི་བཅུ་ཙམ་དང་རྒྱལ་ཁབ་སོ་སོའི་སྐུ་ཚབ་འདུ་འཛོམས་ཀྱིས་རྒྱལ་ཚོགས་ཀྱི་ལྷན་ཚོགས་ཐེངས་བདུན་ཅུ་དོན་བརྒྱད་པ་ཚོགས་ཡོད་པ་ལྟར་རྒྱལ་ཚོགས་ཚོགས་འདུའི་འགྲོ་ལུགས་དང་ལྷན་ཚོགས་དེའི་ཐོག་མཐོ་རིམ་རིམ་པའི་ཐོག་ནས་རྒྱལ་སྤྱིའི་ནང་གི་གནད་དོན་ཁག་དང་སྤྱི་ཚོགས་དང་ཕྱི་འབྲེལ་གྱི་གནད་དོན་ཅི་རིགས་ཐོག་ལ་གྲོས་བསྡུར་གྱིས་གོ་ལའི་ཆབ་སྲིད་འཕོ་འགྱུར་ལ་ཤུགས་རྐྱེན་ཅི་ལྟར་སྤྲོད་ཀྱི་ཡོད་མེད་ཐད་ལ་བཀྲ་ཤིས་དབང་ཕྱུག་ལགས་དང་བསྟན་འཛིན་བདེ་སྐྱིད་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།

མཉམ་འབྲེལ་རྒྱལ་ཚོགས་ལ་ད་ཚང་མས་དོ་སྣང་བྱས་བསྡད་ཡས་ཀྱི་དུས་ཚིགས་ཅིག་ཆགས་བསྡད་ཡོད་རེད། ལོ་ལྟར་རེ་བཞིན་ད་ཕྱི་ཟླ་དགུ་པའི་ནང་ལོགས་ལ་ད་ད་ནིའུ་ཡོག་གྲོང་ཁྱེར་ནང་ཆགས་པའི་མཉམ་འབྲེལ་རྒྱལ་ཚོགས་ནང་ལོགས་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ཨིན་སྐད་ཐོག་ནས General Assembly ཞུས་པའི་ད་ལྷན་ཚོགས་ལོ་འཁོར་ལྷན་ཚོགས་དེ་བསྐོང་ཚོགས་གནང་གི་ཡོད་རེད། རྒྱལ་སྤྱི་གི་འཛམ་བུ་གླིང་ད་ཧ་ལམ་མང་པོ་ཅིག་ནས་འགོ་ཁྲིད་རེད།

ད་ལོ་འཁོར་ལྷན་ཚོགས་འདིས། གཅིག། གོ་ལ་ཁྱོན་ཡོངས་ནང་ལོགས་ལ་ཆགས་པའི་གི་རྒྱལ་ཁབ་ཚོ་ལ། གནད་འགག། སྡིངས་ཆ། གལ་ཆེན་པོ་ག་གམ་ཞིག་ཆགས་ཀྱི་ཡོད་མེད་དང་ལྷག་པར་དུ། ད། རྒྱ་ནག། ད་མཉམ་འབྲེལ་རྒྱལ་ཚོགས་ཀྱི་སྒྲིག་འཛུགས་ཀྱི་བདེ་སྲུང། གི། ད་ལྷན་ཚོགས་འདིའི་ནང་ལོགས་ལ་གཅིག་གཏན་འཇགས་ཀྱི་རྒྱལ་ཁབ་ཅིག་ཆགས་ཡོང་དུས། རང་བཞིན་གྱིས་བོད་པའི་གནད་དོན་ཐོག་ལ་ད། རྒྱ་ནག། ཕ་གི་ད་གཏན་འཇགས་ཀྱི་འཐུས་མི་ཅིག་ཡིན་པའི་ཆ་ནས། ཅིག་ཤུགས་རྐྱེན་ག་གམ་སེ་སླེབས་ཀྱི་ཡོད་མེད་དང། སྤྱི་ཡོངས་ནས་ད་ད་ལྟ་མཉམ་འབྲེལ་རྒྱལ་ཚོགས་ཀྱི་སྒྲིག་འཛུགས་འདི་གི་གལ་ཆེ། དང་གྲུབ་འབྲས་ཁག་ཅིག་ལ། གླེང་སློང་ཞུ་ཡས་ཡིན་ད་རིང་གི་ལེ་ཚན་འདིའི་ནང་མཉམ་ཞུགས་བྱེད་མཁན་གཅིག་ང་བསྟན་འཛིན་བདེ་སྐྱིད་ཡིན། གཅིག་ང་བཀྲ་ཤིས་དབང་ཕྱུག་ཡིན་ད་ལྟ་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནང་ལོགས་ལ་ཚོགས་བཞིན་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ལྷན་ཚོགས་འདིའི་ཐོག་ལ་ད་ཚོགས་ཆེན་འདིའི་སྐོར་ལ་ཡང་ང་ཚོ་དང་པོ་བཀའ་མོལ་མ་ཞུས་གོང་ལ་ཡང་ཚོགས་པ་འདི་ད་མཉམ་འབྲེལ་རྒྱལ་ཚོགས་ཟེར་དེ་ག་འདྲས་སེ་བྱུང་བ་རེད་དེ་བྱུང་རིམ་ང་ཚོ་རོབ་ཅིག་མཁྱེན་པ་ཡིན་ན་ཨ་ནི་ང་ཚོ་ཏན་ཏན་དཔྱད་པ་ཅིག་ཞུ་ཐུབ་ཡ་ལ་ཡང་ཡག་པོ་ཡོང་གི་རེད་བསམ་གི་དང་པོ་དེ་ཡ་ལ་དཔེར་ན་མཉམ་འབྲེལ་རྒྱལ་ཚོགས་ཟེར་འདི་ག་འདྲས་ཅིག་རེད་འདི་ག་འདྲས་སེ་བྱུང་བ་རེད།

སྣེ་གཅིག་རྒྱལ་ཁབ་ཚང་མ་ཡང་གཅིག་དམག་འཐབ་མ་བྱེད་ཡ་ད་འཛམ་བུ་གླིང་ཞི་བདེ་བདེ་འཇགས་ལ་ཡང་འཁོད་ཐུབ་པ་བྱེད་ཡ་གི་འབད་བརྩོན་ཞུ་བྱས་ད་གྲོས་ཆོད་འདྲ་བཞག་འདྲ་བྱས་པ་རེད་ད་ཡིན་ནས་འདི་ལམ་ལྷོང་མ་ཕྱིན་པ་བྱས་དམག་ཆེན་གཉིས་པ་དེ་ཡང་བསྐྱར་དུ་ལངས་པ་རེད་བ། གཅིག་སྟོང་དགུ་སུམ་ཅུ་སོ་གྲངས་ནང་ལ་ཡང་སུམ་ཅུ་སོ་སོ་བརྒྱད་སོ་དགུ་དུ་བ་ལ་ད་ག་འདྲ་འགོ་ཚུགས་བྱས་ཐུབ་བྱུང་བ་རེད་ད་ག་འདྲ་བཞི་བཅུ་ཞེ་ལྔ་བར་དུ་དཀའ་ངལ་འདི་འཕྲད་བྱས

ཨ་མི་རི་ཀའི་ད་ལྟ་ཀལ་ཕོར་ནི་ཡའི་གྲོང་ཁྱེར་སན་ཧྥི་རན་སི་སི་ཀོ་ལ་ཡ་ཚོགས་འདུ་ཞིག་སྐོང་ནས་ད་བཞི་བཅུ་ཞེ་ལྔའི་ནི་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་ལྔ་ལ་ཡ་དེ་སྐབས་དེར་ད་གཙོ་བོ་དེ་བཀའ་བསྡུར་ཞིག་གནང་བྱས་ད་ཟིན་བྲིས་ཞིག་ད་ཡིག་ཆ་ཞིག་ད་དབར་གྲོས་ཚོགས་པ་ག་རེ་བཙུགས་པ་ཡིན་ནའང་དེ་ལ་སྒྲིག་གཞི་ཞིག་དགོས་རེད་བ་བཅའ་ཁྲིམས་ཟེར་བྱས་ད་བཅའ་ཁྲིམས་དེ་ཨ་ནི་གཏན་འབེབས་བྱེད་ཡ་ལ་ཡ་ད་དེ་ཟིན་བྲིས་ཚོགས་ཆུང་ཞིག་བཙུགས་རྗེས་ཨ་ནི་ཟིན་བྲིས་དེ་གའི་དེ་བསྐྱོན་ཟིན་བྲིས་དེ་གའི་དེ་ཟླ་བ་གཉིས་ནང་ལོགས་ལ་ཆ་ཚང་གྲུབ་བྱས་ཨ་ནི་མཐའ་མ་དེ་ལ་ད

ཨ་ནི་ད་སྤྱིར་བཏང་ནས་ད་འཛམ་བུ་གླིང་ནང་ལ་དེ་ཚོའི་ཚོགས་པ་དང་ཟུར་བ་རྒྱལ་ཁབ་མནའ་འབྲེལ་གྱི་ཚོགས་པ་ཆེ་ཤོས་འདྲ་པོ་ཅིག་རེད། ཨ་ནི་དེ་འདྲ་ཞིག་གི་གཏན་འབེབས་གནང་ཡོང་དུས་འཛམ་བུ་གླིང་ལ་ཡང་ཏན་ཏན་ཞི་བདེ་ལྷིང་འཇགས་ཡོང་ཡ་ཏན་ཏན་ཕན་རླབས་ཡོང་གི་ཡོད་པ་དེ་ཁོ་གདོན་མི་ཟ་བ་རེད་བྱས་དུས་སེམས་པ་དེ་འདྲ་ཞིག་གི་ཐོག་ནས་འགོ་བཙུགས་པ་རེད་ད་ད་ལྟའི་ཆ་ལ་ཡང་ད་ང་ཚོ་ཆད་པ་རོབ་ཞུས་པ་ཡིན་ན་ད་ལྟའི་ཆ་ལ་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་གསུམ་ཡོད་རེད་འཛམ་བུ་གླིང་ནང་ལོགས་ཀྱི་ཚོགས་མི། འདི་གས་ཚང་མ་ལོ་རྒྱལ་ཚོགས་ཀྱི་ཚོགས་མི་ཆགས་བསྡད་ཀྱི་ཡོད་ལ་རྒྱལ་ཁབ་འདི་གས་མང་ཆེ་བ་ཅིག་གང་ལྟར་རང་བཙན་གྱི་མངའ་དབང་ལྡན་པའི་རྒྱལ་ཁབ་ཤ་སྟག་ཆགས་འགྲོ་གི་ཡོད་རེད་ད་ཚོགས་པ་འདི་འདྲས་ཅིག་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་པ་འདི་འདྲས་ཅིག་གི་ལས་འགན་འདི་ག་རེ་རེད་ཨ་ནི་ཚོགས་པ་འདི་ལ་དབང་ཚད་ག་རེ་ཡོད་རེད་ཟེར་ཡ་འདི་གས་འདི་ང་ཚོ་བྱས་པ་ཞིག་ཡིན་གཅིག་ཞུ་དགོས་རེད་ད་དེ་ལ་དཔེར་ན། མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱལ་ཁབ་བརྒྱ་དང་ད་ལྟའི་ཆ་ལ་བརྒྱ་དང་དགུ་བཅུ་གོ་གསུམ་ད་ཚོགས་མི་ཡོད་འདུག་པ་འདི་གས་དེ་ལ་ཡ་ཐོབ་ཐང་འདྲ་མཉམ་ཡོད་རེད་འོས་ཤོག་བླུག་བྱས་གང་ལྟར་ཐག་གཅོད་བྱེད་ཡག་གི་གྲོས་ཆོད་འདི་གང་ལ་འོས་བླུག་བྱས་ནས་ཐག་གཅོད་བྱེད་ཀྱི་ཡོད་རེད་གནད་དོན་ཆེན་པོ་འདི་འདྲ་མང་པོ་ཐོག་ལ་ཡང་ཐག་གཅོད་འདུག་སེ་གནང་འགྲོ་གི་ཡོད་རེད་ཐག་གཅོད་གནང་ཡག་གི་དབང་ཚད་འདི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཨ་ནི་རྒྱལ་ཡོངས་ཚོགས་ཆེན་ཟེར་ཡག་ད་ཚོགས་འདུ་ཆེ་ཡག་འདི

དངུལ་འབོར་གྱི་ཆ་ནས་ཞུས་པ་ཡིན་ན་ཡང་དེ་ཅིག་ཕྱག་རོགས་གནང་དགོས་ཡ་དང་གཏན་འབེབས་གནང་དགོས་ཡ་དང་དེ་འདྲ་ཡོང་གི་ཡོད་རེད་དེ་གས་ཆ་ཚང་ལོ་གང་ལྟར་མཉམ་འབྲེལ་རྒྱལ་ཚོགས་ཀྱི་སྒྲིག་འཛུགས་ད་ལྟ་ཚོགས་ཆེན་འདིའི་ཐོག་ནས་ཐག་གཅོད་ཀྱི་ཡོད་རེད་བྱས་ཙང་གི་ད་འདི་ནང་ལ་ཡ་ད་འཛམ་བུ་གླིང་གི་ད་བདེ་འཇགས་དང་འབྲེལ་བའི་གི་ད་ཐག་གཅོད་མཁན་གྱི་ད་འགན་ཆེན་པོ་ཡོད་ལ་དབང་ཆ་ཆེན་པོ་ཡོད་བསྡད་པའི་རྒྱལ་ཁབ་ལྔ་ཡོད་རེད་དེ་ག་ནང་བཞིན་ཡང་གཏན་འཇགས་མ་ཡིན་པའི་གི་རྒྱལ་ཁབ་ཁ་ཤས་ཅིག་ཡོད་རེད་གང་ལྟར་ཨ་མི་རི་ཀ་དང་ར་ཤི་ཡ་རྒྱ་ནག།

མཉམ་འབྲེལ་རྒྱལ་ཚོགས་ཀྱི་ངོས་ནས་འཛམ་བུ་གླིང་ད་བདེ་འཇགས་དང་ཞི་བདེ་རེད་ཨ་ནི་གཅིག་དབུལ་ཕོངས་ཀྱི་གནས་ལས་ཡར་གྲོལ་བར་བྱེད་ཡག་རེད་ད་ཛ་དྲག་གི་དཀའ་ངལ་འདི་འདྲ་ཡོད་པའི་སྐབས་ལ་ཡར་ད་མྱུར་སྐྱོབ་བྱེད་ཡག་འདི་འདྲ་གི་ལས་དོན་མང་པོ་ཅིག་བརྩམ་གྱི་ཡོད་རེད་ཅེས་ཞུ་ཡག་ཡིན། ལགས་རེད་ད་ཐོག་ད་ཨིསི་ལགས་ཀྱིས་མཉམ་འབྲེལ་རྒྱལ་ཚོགས་ཀྱི་སྒྲིག་འཛུགས་འདི་གི་རྒྱབ་ལྗོངས་དང་འབྲེལ་བྱས་ད་འདི་ཐོག་མར་གསར་འཛུགས་བྱས་དགོས་ཡག་གི་རྒྱུ་མཚན་དང་དེ་ག་ནང་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་ལྔ་ལོར་ལ་ད་འདི་ཐོག་མར་བཙུགས་ཡིན་པའི་གི་ལོ་རྒྱུས་ཁག་ཅིག་དེ་འདྲས་སུ་ངོ་སྤྲོད་གནང་བ་རེད། ད་ད་ལྟ། འདིའི་གི་ཐོག་ལ་ཅིག་ད་ཞིབ་ཕྲ་རེ་རེ་བྱས་ནས་མ་ཕྱིན་པ་ཡིན་ན་ཁོ། ད་དེ་མཉམ་འབྲེལ་རྒྱལ་ཚོགས་སྒྲིག་འཛུགས་ཁོ་རང་ནང་ལོགས་ལ་ད་སྡེ་ཚན་ཁག་དྲུག་ཆགས་བསྡད་ཀྱི་ཡོད་རེད་ད་ལྟ། ནིའུ་ཡོག་ནང་ལོགས་ལ་འཚོགས་བཞིན་པའི་གི། མཉམ་འབྲེལ་རྒྱལ་ཚོགས་ཀྱི་ལྷན་ཚོགས General Assembly འདི་ད་གལ་ཆེ་ཤོས་ཅིག་ཆགས་ཡོད་པ་ཆགས་ཀྱི་ཡོད་པ་དང་ཆགས་དགོས་ཀྱི་རྒྱུ་མཚན་འདི་ཡང་འདིའི་ནང་ལོགས་ལ་ཅིག་ཚོགས་མི་རྒྱལ་ཁབ་ད་འཛམ་བུ་གླིང་གི། རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་གསུམ་ཞིག་དེའི་ནང་ལ་ཆགས་བསྡད་ཀྱི་ཡོད་རེད་ཕྱི་ལོ་ཉིས་སྟོང་བཅུ་གཅིག་བར་དུ་ར་བ་འདི་སྐབས་དེ་དུས་ལྷོ་སུ་དཱན་དེ་ད་མཐའ་མ་དེ་ལ་ཡ་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོ་ལ་ཡ་ད་ལྷན་ཚོགས་མཉམ་འབྲེལ་རྒྱལ་ཚོགས་ཀྱི་ལྷན་ཚོགས་དེའི་ནང་ལ་ཡ་བཙུགས་བྱས་ད་ད་ལྟ་བར་དུ་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་གསུམ་ཅིག་ཆགས་བསྡད་ཀྱི་ཡོད་རེད་ད་ཁོ་རྒྱལ་ཁབ་ཀྱི་གྲངས་འབོར་གྱི་ཆ་ནས་ལྷན་ཚོགས་འདི་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད་ད་ད་ལྟ་མཉམ་འབྲེལ་རྒྱལ་ཚོགས་ནང་ལོགས་ལ་ད་ལྟ་གོང་དུ་ཞུས་པ་ནང་བཞིན་སྡེ་ཚན་དྲུག་ཡོད་པ་ནང་བཞིན་གཅིག་གཅིག་དེ་ཆགས་བསྡད་ཀྱི་ཡོད་རེད་གཉིས་གལ་ཆེན་པོ་གཅིག་དེ་ད་དབྱིན་སྐད་ཐོག་ནས Security Council ལབ་ནས་ད་བདེ་སྲུང་ལྷན་ད་བདེ་བདེ་འཇགས་ཀྱི་ལྷན་ཚོགས་དེ་གནད་འགག་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་དེའི་ནང་ལོགས་ལ་ད་བདེ་འཇགས་ཀྱི་རྒྱལ་ཁབ་ལྔ་ཨ་མི་རི་ཀ་རེད France རེད་ད Russia རྒྱ་ནག་ཁ་ད་རྒྱལ་ཁབ་ལྔ་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་མ་ཡིན་པའི་གྱི་རྒྱལ་ཁབ་གཞན་བཅུ་ཅིག་དེ་འདྲ་ད་སྐོར་ར་སྐོར་ར་ལོ་གཉིས་གཉིས་བར་བར་མཚམས་ལ་སྐོར་ར་བརྒྱབ་ཐེབས་བྱས། རྒྱལ་ཁབ་འདིའི་གི་འཐུས་མི་རྒྱལ་ཁབ་ནང་ལོགས་ལ་ཚུད་བསྡད་ཀྱི་ཡོད་རེད་གང་ལྟར་ད་འདི་མ་ཡིན་པའི་ད་དཔལ་འབྱོར་དང་སྤྱི་ཚོགས་ཀྱི་ལྷན་ཚོགས་དེ་ག་ནང་བཞིན་ཅིག་ཁྲིམས་ཁང་དང་འདིའི་གི་ལྷན་ཚོགས་ཡང Secretariat ལབ་ནས་ཡང་ལྷན་ཚོགས་གཞན་པ་གཅིག་དང་དྲུག་པ་དེ་ཨ་ནི་གཅིག Trusteeship ལབ་ནས་ཡང་ལྷན་ཚོགས་ད་གང་ལྟར་གནད་འགག་ཆེན་པོ་ད་སྡེ་ཚན་དབྱེ་བ་ཡིན་ན་དྲུག་ཆགས་བསྡད་ཀྱི་ཡོད་རེད་ད་ད་ལྟ་ང་ཚོ་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་ལོགས་ལ་འཚོགས་བཞིན་པའི་གི་འདི་མཉམ་འབྲེལ་རྒྱལ་ཚོགས་ཀྱི General Assembly ད་ལྷན་ཚོགས་ལྷན་ཁང་ད་མཉམ་འབྲེལ་རྒྱལ་ཚོགས་ཀྱི་ལྷན་ཚོགས་གལ་ཆེ་ཤོས་གཅིག་ཅིག་འདི་ཆགས་བསྡད་ཀྱི་འདུག་ད་ད་ད་ད་རེས་ཀྱི་ལྷན་ཚོགས་འདིའི་ནང་ལོགས་ཀྱི་ལྷན་ཚོགས་འདི་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་གསུམ་ཡོད་པ་འདི་ད་གྲོགས་བཀྲ་ཤིས་ལགས་ཀྱིས་གསུངས་སོང་རྒྱལ་ཁབ་རེ་རེ་ལ་ད་འཛམ་བུ་གླིང་གི་རྒྱལ་ཁབ་ཕྱུག་པ་ནས་ཕྱིན་ད་རྒྱལ་ཁབ་སྐྱོ་ད་དཔལ་འབྱོར་གྱི་གནས་བབ་རེ་གཅིག་ཐང་ནས་ད་ཤུགས་རྐྱེན་གྱི་ཆ་ནས་ནུས་ཤུགས་ཉུང་ང་ཡོད་མཁན་ཚོ་ལ་ཡང་ད་འདྲ་འདྲ་རྒྱལ་ཁབ་རེ་རེ་ལ་སོ་སོའི་གྱི་འོས་འཕེན་ཡས་ཀྱི་ཐོབ་ཐང་གཅིག་གཅིག་ཡོད་པ་གཅིག་མཚུངས་ཅིག་ཆགས་བསྡད་ཀྱི་ཡོད་རེད། གཉིས་ཟེར་ནས་ད་ད་ལྟ། General Assembly། ཞེས་པའི་ལྷན་ཚོགས་འདི་དང་ད་ལྟ། Security Council། ཞེས་པའི་བདེ་སྲུང་གི་ལྷན་ཚོགས་བྱས་འདི་གཉིས་བར་གྱི་ཁྱད་པར་གཅིག་འདི་གནད་འགག་ཆེན་པོ་ཆགས་བསྡད་ཀྱི་འདུག་གང་ལྟར་ད་ལྟ། མཉམ་འབྲེལ་རྒྱལ་ཚོགས་ཀྱི་ལྷན་ཚོགས་འདིའི་ནང་ལོགས་ལ་ཅིག། གནད་དོན་ད་རྒྱལ་ཁབ་ཀྱི་ཆབ་སྲིད་རྒྱལ་ཁབ་འཛམ་བུ་འདིའི་ནང་ལོགས་ལ་འགྲོ་བཞིན་པའི་དཀའ་རྙོག་རེད། ཆབ་སྲིད་ཀྱི་གནས་སྟངས་རེད་ཁོར་ཡུག་རེད་གནམ་གཤིས་རེད་ད་དཔལ་འབྱོར་མང་པོ་ཅིག་གི་གནད་དོན་ཐོག་ལ། ད། གོ་བསྡུར་བྱེད་ཡས་ད། འདི་འདྲའི་བྱེད་ཡས་ཀྱི་སྡིངས་ཆ་ཅིག་ཆགས་བསྡད་ཀྱི་འདུག་ཨ་ནི། ད་འདིའི་ནང་ལོགས་ལ་ད་ལྟ། རྒྱལ་ཁབ་རེ་རེ་གི་འཐུས་མི་རེ་རེ་ཡ་གཅིག་ཡོད། འཐུས་མི་ཟེར་ནས་ད་རྒྱལ་ཁབ་ཀྱི་རྒྱལ་ཁབ་རེ་རེ་ལ་སོ་སོའི་འོས་འཕེན་ད་ཐོབ་ཐང་གཅིག་དེ་ཚང་མ་འདྲ་མཉམ་ཅིག་ཆགས་བསྡད་ཀྱི་འདུག་ཨ་ནི་ད་ལྟ་ད་འདིའི་ནང་ལོགས་ལ་ཡོད་པའི་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་གསུམ་དེ། ཡོད་པ་ནང་བཞིན་ད་ཁོ་རང་ཚོ་མཉམ་འབྲེལ་རྒྱལ་ཚོགས་ཀྱི་སྒྲིག་འཛུགས་འདིའི་ནང་ལོགས་ཀྱི་ཆ་ཤས་ཡིན་པའི་ཆ་ནས་ཡང་ཅིག་ལོ་རེའི་འགྲོ་གྲོན་མཉམ་འབྲེལ་རྒྱལ་ཚོགས་ཀྱི་སྒྲིག་འཛུགས་འདི་ཁྱོན་ཡོངས་ནས་ཅིག་འགྲོ་གྲོན་བཏང་ཡས་ཆེད་དུ་རྒྱལ་ཁབ་ཚོགས་མི་ཚང་མས་ཀྱི་དངུལ་གྱི་རིན་འབོར་ཅིག་ཡ་ད་ལོ་ལྟར་སྤྲད་དགོས་ཡས་ཀྱི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ཨ་ནི་དེ་ནས་རྒྱལ་ཁབ་ད་ད་ལྟ་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ལྟ་ད་ལྷན་ཚོགས་ཉི་མ་ཁ་ཤས་འཚོགས་ཡས་དེའི་ནང་ལོགས་ལ་ད་ཅིག་རྒྱལ་ཁབ་ཚང་མས་ད་བརྒྱ་དང་དགུ་བཅུ་གོ་གསུམ་གྱི་སོ་སོ་འཐུས་མི་དང་འགོ་ཁྲིད་ཁག་གལ་སྲིད་ཕ་གི་ལ་མཉམ་ཞུགས་བྱས་པ་ཡིན་ན་དབུ་ཁྲིད་ཚང་མ་ལ་སྐར་མ་བཅོ་ལྔ་རིང་གི་སྡིངས་ཆ་འདིའི་བརྒྱུད་བྱས་བཀའ་མོལ་གནང་ཡས་ཀྱི་ཐོབ་ཐང་ཅིག་སྤྲད་ཀྱི་ཡོད་དུས་སྡིངས་ཆ་འདིས་ད་ལྷག་པར་དུ་ཨ་མི་རི་ཀ་དང་ད་སྟོབས་ཆེན་རྒྱལ་ཁབ་རྒྱ་ནག་རེད་མང་པོ་ཞིག་ཡིན་ན་རང་བཞིན་གྱི་དུས་རྒྱུན་ནས་སྡིངས་ཆ་འདི་འདྲས་ཅིག་མེད་པ་ཡིན་ནས། ཅིག་ག་དུས་ཡིན་ནས་གསར་འགྱུར་བརྒྱུད་ལམ་ཁག་ནང་ལོགས་ལ་སླེབས་བསྡད་ཡས་ཅིག་དང་འཛམ་བུ་གླིང་ཚང་མས་ཀྱིས་དོ་སྣང་བྱས་བསྡད་ཡས་ཀྱི་གནས་སྟངས་ཆགས་བསྡད་ཀྱི་རེད་དེ་ཡིན་ནས་རྒྱལ་ཁབ་རང་བཞིན་གྱི་ཆུང་ང་རེད་མི་འབོར་གྱི་ཆ་ནས་ཆུང་ང་རེད་དཔལ་འབྱོར་གྱི་ཆ་ནས་ཉམ་ཆུང་ང་ཡོད་མཁན་གྱི་རྒྱལ་ཁབ་དེ་ཚོའི་གི་དབུ་ཁྲིད་དེ་རང་བཞིན་གྱི་ད་གསར་འགྱུར་བརྒྱུད་ལམ་ཁག་དང་གོ་སྐབས་མང་པོ་ཅིག་རག་གི་མེད་དུས་ད་རེས་མཉམ་འབྲེལ་རྒྱལ་ཚོགས་ཀྱི་སྒྲིག་འཛུགས་ད་ད་ལྷན་ཚོགས་འདིའི་སྡིངས་ཆ་དེ་ད་རྒྱལ་ཁབ། ག་འདྲས་ཅིག་ཡིན་ན་འདིའི་གི་དབུ་ཁྲིད་དེ་ཕ་གིར་གལ་སྲིད་མཉམ་ཞུགས་བྱས་པ་ཡིན་ན་སྐར་མ་བཅོ་ལྔ་གི་དུས་ཚོད་ཅིག་ད་འཛམ་བུ་གླིང་གི་སྡིངས་ཆའི་སྒང་ལ་ཡར་ལངས་བྱས་དེ་འདྲ་བཀའ་མོལ་གནང་ཡས་རེད་རྒྱལ་ཁབ་དང་འབྲེལ་བ་ཡོད་པའི་དཀའ་སྡུག་ཁག་ཅིག་ཞུ་ཡས་གི་གོ་སྐབས་ཧ་ལས་པའི་གི་ཆེན་པོ་ཅིག་ཆགས་བསྡད་གི་འདུག་འདིའི་མཉམ་དུ་ད་མཉམ་འབྲེལ་རྒྱལ་ཚོགས་གི་ད་ཕ་གི་ཚོགས་ས་ལྷན་ཚོགས་མཉམ་ནིའུ་ཡོག་ན་ཆགས་པའི་འདིའི་ནང་ལོགས་ལ་རྒྱལ་ཁབ་ཀྱི་དབུ་ཁྲིད་ད་མང་པོ་ཞིག་འཛོམས་བྱས་བཀའ་མོལ་ཞུ་གི་རེད་དེ་ཡིན་ནས་དུས་ཚོད་འདི་ད་མཉམ་འབྲེལ་རྒྱལ་ཚོགས་ཀྱི་ལྷན་ཚོགས་ཀྱི་ཕྱི་ལ་ཡོད་པའི་གི་ད་ས་འབྲེལ་ས་ཚིགས་ཇོ་ར་འདི་ཡང་ད་སྡིངས་ཆ་ཆེན་པོ་ཅིག་ཆགས་བསྡད་འདུག་སྡིངས་ཆ་དེ་སུ་ལ་ཆགས་བསྡད་འདུག་ཞུས་པ་ཡིན་ན་ད་འཛམ་བུ་གླིང་གི་མི་སེར་ཁག་དང་ད་ང་ཚོའི་གི་ནིའུ་ཡོག་ལ་ཆ་མཚོན་པ་ཡིན་ན་བོད་པའི་གི་བོད་མི་ཁག་ཅིག་དང་ད་ཅིག་འཐབ་རྩོད་པ་ཁག་ཅིག་ཕ་གི་ཕྱིན་བྱས་ཕྱི་ལོགས་ལ་སྐད་འབོད་བྱེད་ཡ་རེད་ད་ད་རྒྱ་ནག་གི་ད་སྐུ་ཚབ་ད་རེས་གི་ལྷན་ཚོགས་འདིའི་ཐོག་ལ་སྲིད་འཛིན་གཞོན་པ་ཧན་ཧན་ཀྲང་དེ་འདྲས་མཉམ་ཞུགས་བྱེད་ཀྱི་ཡོད་རེད། མཉམ་ད་ཁོ་རང་ལ་ངོ་རྒོལ་བྱེད་ཡ་གི་གོ་སྐབས་སྡིངས་ཆ་འདི་ཕྱི་ལོགས་ལ་ཡོད་པ་ཅིག་ཁོ་རང་ཙམ་ད་བོད་པ་ཙམ་མ་ཡིན་པར་སྤྱིར་བཏང་ནས་ད་རྒྱལ་ཁབ་ག་འདྲ་ཅིག་ཡིན་ནས་ཅིག་སོ་སོའི་རྒྱལ་ཁབ་ནང་ལོགས་ལ་འགྲོ་བ་མིའི་ཐོབ་ཐང་ད་རེད་དེ་ག་ནང་བཞིན་སྤྱིར་བཏང་ནས་དཀའ་ངལ་ག་འདྲ་ཅིག་འཕྲད་ཀྱི་ཡོད་ནས་ངོ་རྒོལ་བྱེད་ས་ཅིག་ཞུ་གཏུག་བྱེད་ས་ཀྱི་ས་ཚིགས་ཅིག་ལ་འགྱུར་གྱི་ཡོད་པ་འདི་ཨ་ནི་ད་རང་བཞིན་གྱི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་འདུ་ལྷན་ཚོགས་འདིའི་སྐབས་དུ་ཆགས་བསྡད་ཀྱི་འདུག་ཨ་ནི་དེ་མ་ཡིན་པ་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ལྟ General Assembly གྱི་སྡིངས་ཆ་འདི།

སྡིངས་ཆ་འདི་འཛམ་བུ་གླིང་གི་ད་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་གསུམ་གྱི་འགོ་ཁྲིད་ཙམ་མ་ཡིན་པར་ཕྱི་ལ་སྤྱིར་བཏང་ནས་ད་མི་དཀྱུས་མ་ཅིག་རེད་ད། སོ་སོའི་ཆེད་ལས་ག་འདྲས་བྱས་ནས་འདི་འདྲའི་ཚང་མ་ལ་གོ་སྐབས་ཆེན་པོ་ཅིག་ཆགས་བསྡད་ཀྱི་འདུག་ག། ལགས་རེད་ད། ད་འདི་འཛམ་བུ་གླིང་ནང་ལ་དཀའ་ངལ་རེ་རེ་འཕྲད་ཡོང་དུས་ཙམ་པ་ད་ཐབས་ཤེས་རེ་རེ་བྱས་པ་རེད་ཐབས་ཤེས་རེ་རེ་བྱས་ད་ད་ལྟ་མཉམ་འབྲེལ་རྒྱལ་ཚོགས་ཀྱི་སྒྲིག་འཛུགས་འདིའི་བྱུང་རིམ་ཆ་བཞག་པ་ཡིན་ན་ད་ག་རང་རེད། ད་འདི་ནང་ལོགས་དཀའ་ངལ་འཕྲད་པའི་འཕྲད་རིམ་བཞིན་དུ་ད་གང་ལྟར་དེ་གདོང་ལེན་བྱས་བྱས་སེལ་ཐབས་གནང་ཡག་འདི་ཁོ་ཆོས་ཉིད་ཅིག་ཡིན་དུས་དཔེར་ན་མཉམ་འབྲེལ་རྒྱལ་ཚོགས་ཀྱི་སྒྲིག་འཛུགས་འདི་ག་འདྲས་བྱུང་བ་རེད་ཟེར་ཡག་ད་ག་རང་ལ་ང་ཚོས་བསམ་བློ་བཏང་འདི་ནས་བསླབ་བྱ་བླང་ཡག་མང་པོ་ཞིག་འདུག་བསམ་གྱི་འདུག་དཔེར་ན་འདི་དང་པོ་ཐོག་མར་དེ་ལ་ཡ།

ཁྲིམས་སྒྲོག་བྱེད་གཏན་འབེབས་གནང། མཉམ་འབྲེལ་གྱིས་ཁྲིམས་བཟོ་རྒྱུ་གཏན་འབེབས་གནང་བྱས་བྱས་དང་དེ་ཡིས་ལམ་འགྲོ་མ་ཕྱིན་པ་བྱས་ནས་ད་གཞུག་གུ་ཨ་ནི་ཨི་ཊ་ལི་དང་ཨི་ཐོ་པི་ཡཱ་གི་དམག་ཅིག་བྱུང་ཉི་ཧོང་གིས་ད་ལྟ་ཕ་གིར་རྒྱ་ནག་ལ་ཡང་ད་ཅིག་ཁ་སོག་རེད་དམག་འཐབ་བྱས་ཡ་འདི་འགོ་ཚུགས་དེ་ནས་ད་ལྟ་ཧིཊ་ལར་གྱིས་ཕ་གིར་ཨ་ནི་ཡུ་རོབ་ནང་ལོགས་ལ་ཡང་ཅིག་དབང་ཆ་གཅིག་སྡུད་ཀྱི་ལྟ་བ་དེ་ཤུགས་ཆེར་བཏང་འདི་འདྲའི་བྱས་རྗེས་དམག་ཆེན་གཉིས་པ་བྱུང་པ་འདི་ད་རྐྱེན་རྩ་ར་པོ་ཅིག་ཆགས་པ་རེད། ད་དམག་ཆེན་གཉིས་པའི་རྗེས་ལ་ཡ་ད་གང་ལྟར་དམག་ཆེན་གཉིས་པ་བྱུང་བཞིན་པའི་སྐབས་དེ་ལ་དཔེར་ན། ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གཉིས་ལ་ཡ་ད་འདི་དམག་འདི་བྱུང་བསྡད་ཡོད་དུས་ཙམ་པ་དེ་ལ་ཡ་གདོང་ལེན་བྱེད་ཡ་གི་གོ་གྲོས་མོལ་ཅིག་འགྲོ་བསྡད་ཀྱི་རེད་པ་སྐབས་དེ་དུས་བཞི་བཅུ་ཞེ་གཉིས་ལ་ཨ་རིའི་སྲིད་འཛིན་རེད་ད་ག་ནང་བཞིན་དབྱིན་ཇིའི་གི་སྲིད་བློན་ཆར་ཆིལ་རེད་ད་ག་ནང་བཞིན་ཡང་ད་ར་ཤི་ཡའི་ཨུ་རུ་སུ་དེ་དུས་ཨུ་རུ་སུ་རེད་པ་ཨུ་རུ་སུ་གི་འགོ་ཁྲིད་དང་ད་ག་ནང་བཞིན་རྒྱ་ནག་གི་འགོ་ཁྲིད་དེ་ལྷན་དུ་འཛོམས་བྱས་ཁོང་ཚོ་ད་ལྟ་བཀའ་མོལ་རེ་གནང་འདུག་དེ་གཏན་འབེབས་ཡིག་ཆ་བཟོ་འདྲ་ཅིག་དེ་དུས་ཙམ་པ་རྒྱལ་ཁབ་བཞི་རེ་ཅིག་གི་གཏན་འབེབས་ཡིག་ཆ་ཞིག་བཟོས་འདུག་དེ་དེ་གཞུག་གུ་ད་ལྟ་ཐོག་མ་དང་པོ་དེ་ཨ་ལེ་དེ་ལོན་ཊོན་གི Declarations བྱས་བྱས་ཡོངས་ཁྱབ་གསལ་བསྒྲགས་བཟོ་འདྲ་ཅིག་བཟོས་པ་རེད་དེ་ཡིན་ནས་རིམ་པས་རིམ་པས་དེ་ག་ལེ་ག་ལེ་བྱས་བྱས་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ཡོངས་ཁྱབ་གསལ་བསྒྲགས་བཟོ་འདྲ་ཅིག་ཆགས་འདུག་དེ་ལ་ཡང་རྒྱལ་ཁབ་མང་པོ་ཅིག་གིས་ས་རྟགས་བཀོད་དེ་ཡག་པོ་འདུག་ཟེར་བྱས་ཏུ་བྱུང་བ་ཞིག་རེད་ཞེ་ད་གང་ལྟར་དེང་སང་འཛམ་བུ་གླིང་ནང་ལོགས་ལ་དམག་འཐབ་དང་དཀའ་ངལ་བྱུང་བའི་སྐབས་ལ་ཡ། གཙོ་བོ་གཞི་འཛིན་ས་དེ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཨ་ནི་གཏན་འབེབས་བྱས་པའི་ད་གསལ་བསྒྲགས་འདི་ལ་ཡ་གཞི་འཛིན་གྱི་ཡོད་རེད། ད་དཀའ་ངལ་འཕྲད་པའི་གི་རིང་ལ་ཡ་འདི་ཚོའི་ནང་ལ་ཡ་གཏན་འབེབས་བྱས་ཟིན་པ་འདི་ག་རེ་གསུང་གི་འདུག་དེ་ལ་ཡ་ཨ་ནི་གཞི་འཛིན་པའི་ཐོག་ནས་ད་གདོང་ལེན་བྱེད་ཡ་ཅིག་ཆགས་འགྲོ་གི་ཡོད་རེད། ད་ལྟ་དེང་སང་དཔེར་ན་མཉམ་འབྲེལ་རྒྱལ་ཚོགས་ནང་ལོགས་ལ་ཡ་དེ་དོ་སྣང་བྱེད་དགོས་ཡ་ཅིག་ག་རེ་ཡོད་རེད་ཟེར་ན་ད་ལྟ་མཉམ་འབྲེལ་རྒྱལ་ཚོགས་ཀྱི

གནས་ཚུལ་དཔེར་ན་བོད་པའི་གནས་ཚུལ་བཟོ་འདྲ་ཅིག་གལ་སྲིད་ཞུ་སྐུལ་གནང་དགོས་ཀྱི་ཡོད་པ་ཡིན་ན་དེ་ལ་ཡང་གཞུང་འབྲེལ་མ་ཡིན་པའི་གི་ཚོགས་པ་གི་ངོ་བོ་ཅིག་གི་ཐོག་ནས་ད་གང་ལྟར་ཟུར་ཚོགས་གནང་གི་ཡོད་ནའི་འདྲ་འདུག་ཞུ་གཏུག་གནང་གི་ཡོད་ནའི་འདྲ་འདུག་གང་ལྟར་དེ་འདྲ་ཅིག་གི་བརྒྱུད་ལམ་ཅིག་གི་ཐོག་ནས་བཀའ་མོལ་གནང་བསྡད་ཀྱི་ཡོད་རེད་ཨ་ནི། ད་ད་ལྟ་དེ་ལ་ཡང་གཞུང་འབྲེལ་མ་ཡིན་པའི་གི་ཚོགས་པ་ཁག་གི་ད་ཅིག་ངོ་བོའི་ཐོག་ནས་ཡང་ཟུར་དུ་བ་ལ་ཡང་རྒྱལ་ཚོགས་ནང་སྐུ་ཚབ་མེད་པ་ཚོ་ཡང་ཚོགས་འདུ་ཚོགས་ཡ་ལ་སོགས་པ་གང་ལྟར་འདུག་སེ་བྱས་བྱས་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་འཛིན་སྐྱོང་གི་ལས་དོན་ཚན་པ་དེ་ག་དེ་ལ་ཡང་ད་ཞུ་གཏུག་གནང་ཡག་དང་དེའི་བརྒྱུད་ནས་ད་གང་ལྟར་འབྲེལ་ཡོད་ཀྱི་རྒྱལ་ཁབ་ཁག་ལ་ཡང་ད་ཤུགས་རྐྱེན་སྤྲད་ཐུབ་ཡག་གི་ད་འབད་བརྩོན་བྱེད་ཀྱི་ཡོད་པ་འདི་རེད་བྱེད་དུས་ཙམ་པ་ད་ལྟ་བོད་ཀྱི་གནས་བབ་རུ་ཆ་བཞག་པ་ཡིན་ན། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུའི་ནང་དུ་བ་སྐྱབས་མགོན་རིན་པོ་ཆེས་དབུ་ཁྲིད་པའི་ད

ཚོགས་པ་ཆེ་ཤོས་ཅིག་ཡིན་དུས་འདི་འདྲའི་ཞུ་གཏུག་བྱས་ཡོད་རེད་དེ་ཡིན་ནའི་བོད་ལ་ཡང་དེ་དུས་རང་བཙན་མིང་ཙམ་གྱི་རང་བཙན་ཟེར་ཡ་དང་འདི་འདྲས་ཀྱི་རྩོད་གཞི་ཅིག་དང་བོད་ཀྱི་གནད་དོན་དེ་ལ་ཡང་སྐབས་དེ་དུས་དབྱིན་ཇིའི་རྒྱ་གར་གཞུང་གི་རྒྱབ་སྐྱོར་ཡག་པོ་ཐོབ་མ་ཐོབ་འདི་འདྲས་ཀྱི་གནས་བབ་ཅིག་ད་དེ་དུས་ཙམ་པ་དབྱིན་ཇིའི་རྒྱ་གར་གཞུང་དང་ར་ཤི་ཡ་དང་རྒྱ་ནག་གསུམ་འདི་གི་ད་གང་ལྟར་བོད་ཀྱི་གནད་དོན་ཐོག་ལ་ཡང་ད་ཁོ་རང་ཚོ་ཁག་ཅིག་དེ་ཚོ་འཛོམས་བྱས་ཐག་གཅོད་པའི་བཟོ་འདྲ་ཅིག་ལ་ཡ་ད་དེང་སང་གནད་དོན་དབྱེ་ཞིབ་པ་མང་པོ་ཞིག་གིས་འགྲེལ་བཤད་བརྒྱབ་བསྡད་ཡ་ཅིག་ཆགས་བསྡད་ཀྱི་ཡོད་རེད་གང་ལྟར། གཙོ་བོ་གཙོ་བོ་དེ་སྐབས་དེ་དུས་བོད་ཀྱི་གནས་བབ་འདི་རང་བཙན་གྱི་མངའ་དབང་ཡོད་པའི་རྒྱལ་ཁབ་ཅིག་གི་ངོ་བོའི་ཐོག་ནས་གང་ལྟར་འཛམ་བུ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་སྡིངས་ཆ་ནང་ལོགས་ལ་ཡ་སླེབས་མ་ཐུབ་པ་འདི་སྐྱོན་གནད་ཆེ་ཤོས་ཅིག་ཆགས་པ་རེད་ད་འདི་སླེབས་མ་ཐུབ་པ་འདི་གི་ད་གལ་སྲིད་དེ་སླེབས་ཐུབ་ཡོད་པ་ཡིན་ན་རྒྱལ་ཁབ་རང་བཙན་གྱི་མངའ་དབང་ལྡན་པའི་རྒྱལ་ཁབ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད་ངོས་འཛིན་བྱས་པ་ཡིན་ན་དེ་ལ་ཡང་ད་སོ་སོ་སོའི་ཁྱབ་ཁོངས་ཀྱི་ས་གཞི་འདི་གཏན་འབེབས་བྱེད་ཡག་དང་ས་གཞིའི་ཐོག་ནས་རྩོད་པ་ཅིག་ཡོང་ན་མ་གཏོགས་གཅིག་གང་ལྟར་འདི་རྒྱལ་ཁབ་འདི་རང་བཙན་ཡིན་མིན་ཟེར་དེ་དྲི་བ་ག་ལ་ཡོང་བ་རེད་བྱེད་དུས་ཙམ་པ་ད་ད་ལྟ་ཐུག་ས་གཅིག་དེ་ད་མཉམ་འབྲེལ་རྒྱལ་ཚོགས་ཀྱི་ནི་ད་གང་ལྟར་རང་བཙན་གྱི་རྒྱལ་ཁབ་ཅིག་གྱུར་པ་ད་ག་ལམ་སང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་ནང་ལ་ཡང་ཞུགས་ཆོག་གི་ཡོད་རེད་ཞུགས་མཁན་ཅིག་ཞུགས་འགྲོ་གི་ཡོད་རེད་འདུག་སེ་བྱས་བྱས་གང་ལྟར

ལགས་རེད་ད་ད་ལྟ་མཉམ་འབྲེལ་རྒྱལ་ཚོགས་ཀྱི་ལྷན་ཚོགས་འདིའི་ནང་ལོགས་ལ་བོད་པའི་གི་གནད་དོན་སླེབས་དང་སླེབས་ཡོད་མེད་ཀྱི་གནད་དོན་དེ་ཡང་རང་བཞིན་གྱི་གནད་དོན་མི་འདྲ་མི་འདྲ་བ་ཅིག་དང་གྲོས་བསྡུར་བྱས་བྱས་ཀྱི་གླེང་གཞི་ཆགས་བསྡད་ཀྱི་རེད་ད་ད་ལྟ་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ལྟ General Assembly འདི་ལྷན་ཚོགས་འདི་གི་ནུས་པ་ག་རེ་ཡོད་རེད་ཞེས་ད་འདི་ཡང་དྲི་བ་མང་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་གཅིག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་ལྔ་ལོ་ལ་ཐོག་མ་བཙུགས་པ་ནས་བྱས་ད་ལོ་འཁོར་གྱི་ད་རེས་ཡིན་ན་ད་རེས། ལྷན་ཚོགས་འདི་ཐེངས་མ་བདུན་ཅུ་དོན་བརྒྱད་ཆགས་བསྡད་ཀྱི་ཡོད་རེད་ད་ཐེངས་མ་བདུན་ཅུ་དོན་བརྒྱད་ཚོགས་པ་རེད་གྲུབ་འབྲས་ག་རེ་ཐོན་གྱི་ཡོད་རེད་ལྷན་ཚོགས་འདིའི་གི་ནུས་པ་ག་རེ་ཡོད་རེད་དེ་ཡང་ད་ཚང་མའི་གི་དཔྱད་ཞིབ་བྱེད་ཡག་དང་ཉམས་ཞིབ་པ་ཚོས་གི་དོ་སྣང་བྱེད་ཡས་གི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ད་ད་ལྟ་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ལྟ General Assembly ཞེས་པ་ད་ལྟ་ཚོགས་ད་ལྟ་གྲོང་ཁྱེར་ནིའུ་ཡོག་ནང་ཚོགས་བཞིན་པ་འདིའི་གི་ད་ནུས་པ་མ་བཟོ་ནས་ཁྱོད་ནི་ཉམས་ཞིབ་པའི་གི་ད་བཤད་བཞག་པའི་གི་བཀའ་མོལ་ཁག་དང་ཉམས་ཞིབ་པ་ཚོ་ཉམས་ཞིབ་པ་ཉམས་ཞིབ་བྱས་པ་འདི་ཚོ་ཡིག་ཆ་ཁག་ལ་དེ་འདྲ་བལྟས་ཡོང་དུས། མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ལྟ་ལྷན་ཚོགས་འདིའི་གི་ཅིག་གནས་ཚུལ་ད་འཛམ་བུ་གླིང་ནང་ལོགས་ལ་རྒྱལ་ཁབ་མང་པོ་ཅིག་དང་འབྲེལ་བ་ཡོད་པའི་གི་དཀའ་ངལ་ཁག་ཅིག་ངོ་སྤྲོད་བྱེད་ཡ་རེད་ད་ག་ནང་བཞིན་ཅིག་ངོ་སྤྲོད་བྱས་པ་དང་མཉམ་དུ་ཨ་ནི་ཅིག་དབྱིན་སྐད་ཐོག་ནས་ཞུས་པ་ཡིན་ན Recommendation བསམ་འཆར་བཏོན་བྱས་ད། གང་ལྟར་ཐད་ཀར་ཞུས་པ་ཡིན་ན། འདི་འདྲའི་དཀའ་ངལ་ཅིག་འདུག་ཁྱེད་རང་ཚོ་རྒྱལ་ཁབ་ནང་ལོགས་འདི་འདྲའི་ཅིག་ཡོང་གི་འདུག་ཨ་ནི་ཁྱེད་རང་ཚོ་གིས་འདི་འདྲའི་བྱས་ན་ཡག་པོ་ཡོད་རེད་ཞེས་བཤད་ཐུབ་ཡས་ཀྱི་ནུས་པ་ཡོད་པ་ཅིག་དང་ཡིན་ནའི། མཉམ་འབྲེལ་རྒྱལ་ཚོགས་ཀྱི Security Council ད་བདེ་སྲུང་ལྷན་ཚོགས་ཅིག་ཡོད་ར་འདི་ལ་ནུས་པ་ད་ཤུགས་ཆེ་ཅིག་ཡོད་པ་ཅིག་ཚང་མ་གིས་བཤད་བསྡད་ཀྱི་འདུག་ད་མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་སྲུང་ལྷན་ཚོགས་ཅིག་ཡོད་ར་འདི་ལ་ནུས་པ་དཔེ་བཞག་པ་ཡིན་ན། ཁྱེད་རང་ཚོ་རྒྱལ་ཁབ་ཀྱི་འདི་འདྲ་འདི་འདྲ་ཅིག་འགྲིག་གི་མི་འདུག་ཨ་ནི་ཁྱེད་རང་ཚོ་གི་འདི་འདྲ་བྱེད་དགོས་རེད་ཞེས་ད་བཀའ་བཏང་ཡས་ཀྱི་ནུས་པ་ཡོད་པ་ད་དབྱིན་སྐད་ཐོག་ནས་ཞུས་པ་ཡིན་ན་ཁྲིམས་བཅད་བྱས Sanction འདི་འདྲ་བྱེད་ཡས་ཀྱི་ཐོབ་ཐང་ཡོད་པའི་གི་གནས་སྟངས་ཅིག་ངོ་སྤྲོད་བྱས་བསྡད་ཀྱི་འདུག་ད་སྤྱིར་བཏང་ནས་ད་ལྟ་ད་ལྟའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ལྷན་ཚོགས་ཀྱིས་ཡང་རྒྱལ་ཁབ་མང་པོ་ཅིག་ཁ་ཅིག་ལ་ཅིག་ད་གྲོས་ཆོད་བཞག་པའི་གི་གནས་སྟངས་དེ་འདྲ་ཡང་བྱུང་ཡོད་རེད་ད། སྤྱི་ལོ་ཆིག་སྟོང་དགུ་བརྒྱ་དང་བདུན་ཅུ་དོན་བཞི་ལོ་ལ་ཆ་མཚོན་པ་ཡིན་ན་ལྷོ་ཨ་ཕི་རི་ཀའི་ནང་ལོགས་ལྷོ་ཨ་ཕི་རི་ཀའི་རྒྱལ་ཁབ་སྐབས་དེ་དུས་ཅིག་ད་དབྱིན་སྐད་ཐོག་ནས Suspend བྱས་པའི་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་འདི་བྱེད་དགོས་ཡས་ཀྱི་རྒྱུ་མཚན་དེ་ལྷོ་ཨ་ཕི་རི་ཀའི་ནང་ལོགས་ལ་ད Apartheid ད་ཅིག་མི་རིགས་དབྱེ་འབྱེད་ཀྱི་གནད་དོན་དེ་གི་ཡག་པོ་མེད་པའི་གི་གནས་སྟངས་འོག་ལ་རྒྱལ་ཁབ་ཀྱི་གྲོས་ཆོད་བཞག་པའི་གི་གནས་སྟངས་ཅིག་ཆགས་ཡོད་རེད་ད་ག་ནང་བཞིན་ཉེ་ཆར་ཞུས་པ་ཡིན་ན་ད་ལོ་ཁ་ཤས་གོང་ལ་སྤྱི་ལོ་ཉིས་སྟོང་བཅུ་གཉིས་ལོ་ལ་ཆ་མཚོན་པ་ཡིན་ན་སི་རི་ཡ་ནང་ལོགས་ལ་ད་རྒྱལ་ཁབ་ནང་ལོགས་གི་མི་མང་ཚོ་འགྲོ་བ་མིའི་ཐོབ་ཐང་ད་ཅིག་དཀའ་ངལ་ཆེན་པོ་ཞེ་པོ་ཅིག་འཕྲད་པའི་རྐྱེན་གྱིས་སྐབས་དེ་དུས་ད་ད UNGA ད་མཉམ་འབྲེལ་རྒྱལ་ཚོགས་ཀྱི་ལྷན་ཚོགས་འདི་གིས་སྐབས་དེ་དུས་ཡོངས་གྲགས་ཀྱིས་སི་རི་ཡ་ལ་སྐྱོན་བརྗོད་བྱས་ཏེ་ཡང་གྲོས་ཆོད་བཞག་པའི་གི་གནས་སྟངས་ཅིག་ཡང་ཆགས་བསྡད་ཀྱི་འདུག་ད་གང་ལྟར་མཉམ་འབྲེལ་རྒྱལ་ཚོགས་ཀྱི་སྒྲིག་འཛུགས་འདི་གཅིག་ལོ་འཁོར་གྱི་ལྷན་ཚོགས་ཅིག་ཆགས་བསྡད་ཀྱི་ཡོད་རེད་ད་ལྟ General Assembly འདི་ད་དཔེ་བཞག་པ་ཡིན་ན་ད་ལྟ་ང་ཚོ་བཞུགས་སྒར་རྡ་རམ་ས་ལ་ལ་གཅིག་བོད་མིའི་སྒྲིག་འཛུགས་དང་ད་ག་ནང་བཞིན་གཅིག Tibetan Parliament in Exile། ང་ཚོའི་གི་མ་གིའི་གྲོས་ཚོགས་ཀྱི་གྲོས་ཚོགས་འཚོགས་བཞིན་པ་ཡོད་ར། ལོ་འཁོར་གྲོས་ཚོགས་འཚོགས་པ་ནང་བཞིན་གྱི་ད་ལྟ་ལོ་འཁོར་གྱི་ད་ལྟ་མཉམ་འབྲེལ་རྒྱལ་ཚོགས་ཀྱི་ལྷན་ཚོགས་འདི་ཡང་འཛམ་བུ་གླིང་གི་ད་གྲོས་ཚོགས་ཅིག་ལ་ངོས་འཛིན་མ་བྱས་ན་བྱས་ན་མ་འགྲིག་ཡ་མེད་པ་ཅིག་ད་སོ་སོས་མཐོང་བསྡད་ཀྱི་ཡོད་ད་ག་ནང་བཞིན་ཅིག་ཉམས་ཞིབ་པ་དང་གནད་དོན་དབྱེ་ཞིབ་པ་མང་པོ་ཅིག་གིས་དེ་འདྲ་ཞུ་གི་འདུག་ད་ལྟ་སྡིངས་ཆ་འདིའི་བརྒྱུད་བྱས་ད་སོ་སོའི་རྒྱལ་ཁབ་ཀྱི་འཐུས་མི་ཡར་སླེབས་བྱས་ཨ་ནི་དཀའ་ངལ་ཁག་བཀའ་བསྡུར་བྱེད་ཡ་རེད་གྲོས་བསྡུར་བྱེད་ཡ་རེད་གོ་སྐབས་ག་རེ་ཡོད་མེད་བསྐྲུན་ཡ་རེད་ད་ག་ནང་བཞིན་དཀའ་ངལ་འདི་སེལ་ཡ་ལ་ཐབས་ལམ་ཡོད་དང་མེད་དེ་འདྲའི་གི་བཀའ་བསྡུར་བྱེད་ས་གི་སྡིངས་ཆ་གལ་ཆེན་པོ་ཅིག་ལ་ངོས་འཛིན་བྱས་བསྡད་ཀྱི་འདུག་ད་རིང་གི་ལེ་ཚན་འདི་དུས་ཚོད་རྐྱེན་པས་ད་ག་མཇུག་སྒྲིལ་ཞུ་གི་ཡིན་ཨ་ནེ་དེ་རིང་ང་ཚོའི་གི་ལེ་ཚན་འདིའི་ནང་ལོ་ལ་གཅིག་ད་ལྟ་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་ལོ་ལ་སྐོང་ཚོགས་བྱེད་བཞིན་པའི་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ལྷན་ཚོགས་འདི་དང་འབྲེལ་བ་ཡོད་པའི་གི་གནད་དོན་ཁག་ཅིག་གླེང་སློང་ཞུས་པ་ཡིན་ཨ་ནེ་ལེ་ཚན་འདིའི་ནང་མཉམ་ཞུགས་བྱེད་མཁན་གཅིག་ང་བསྟན་འཛིན་བདེ་སྐྱིད་ཡིན།
གཅིག་ང་བཀྲ་ཤིས་དབང་ཕྱུག་ཡིན་ཨ་ནེ་ད་མཉམ་འབྲེལ་རྒྱལ་ཚོགས་ཀྱིས་བོད་ཀྱི་ཐོག་ལ་གྲོས་ཆོད་ཁག་གསུམ་བཞག་ཡོད་རེད་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་དྲུག་ཅུ་རེ་གཅིག་དྲུག་ཅུ་རེ་ལྔ་དེའི་ནང་ལོ་ལ་གཙོ་བོ་གཙོ་བོ་དེ་བོད་མིའི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱེད་དགོས་རེད་ཟེར་ཡ་གཅིག་དང་དྲུག་ཅུ་རེ་གཅིག་ལོ་དེ་ལ་ཡང་བོད་མིའི་རང་ཐག་རང་གཅོད་ཀྱི་ལྟ་གྲུབ་དེ་སྲུང་སྐྱོབ་བྱེད་དགོས་རེད་ཟེར་ཡ་གཅིག་འཁོད་ཡོད་རེད་དེ་འདྲ་ཞིག་གི་ཐོག་ནས་ལས་རིམ་འདི་མཚམས་འཇོག་ཞུ་གི་ཡིན་ཨ་ནེ་ལས་རིམ་འདིའི་ནང་ལ་མཉམ་ཞུགས་ཞུ་མཁན་གཅིག་ང་བཀྲ་ཤིས་དབང་ཕྱུག་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ་མ་མཇལ་བར་བདེ་བར་བཞུགས་བཀྲ་ཤིས་བདེ་ལེགས།

རྒྱ་ནག་གཞུང་གིས་རྒྱ་གར་གྱི་ཨ་རུ་ན་ཅལ་མངའ་སྡེ་ནས་རྒྱ་གར་གྱི་རྩེད་འགྲན་པ་ཨེ་ཤི་ཡའི་རྩེད་འགྲན་ནང་མཉམ་ཞུགས་བྱེད་དུ་མ་བཅུག་པའི་གནས་སྟངས་དང་ཉེ་ཆར་རྒྱ་ནག་གཞུང་གིས་རྒྱ་གར་གྱི་བདག་དབང་འོག་ཏུ་ཡོད་པའི་ས་ཆ་རྒྱ་ནག་གི་མངའ་ཁོངས་སུ་བཅུག་པའི་ས་བཀྲ་གསར་པ་བཏོན་པ་བཅས་ལ་བརྟེན་ནས་རྒྱ་གར་དང་རྒྱ་ནག་གནས་སྟངས་ཛ་དྲག་ཏུ་གནས་པའི་སྐབས་དེར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་སྐོར་ཐེ་ཝན་སྲུང་སྐྱོབ་སློབ་སྟོན་པས་གསུངས་འདུག། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་རིན་ཆེན་ཆོས་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།